དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལི་ཆིང་ཏའེ་མཆོག་ལ་འཚམས་འདྲི་མཛད་པར། ཐའེ་ཝན་གྱི་ལས་ཐོག་སྲིད་འཛིན Tsai Ing-wen མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་རྗེ་ཆེ་ཞེས་ཞུས་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་དུ་འདི་ལོ་གནམ་གཤིས་ཧ་ཅང་དྲོ་པོ་དང་ཁ་བ་ཇེ་ཉུང་དུ་སོང་སྟེ་འཐུང་ཆུ་དང་ཞིང་ལས་ཀྱི་ཐོག་ལ་དཀའ་ངལ་ཤུགས་ཆེ་འཕྲད་ཉེན་ཡོང་གི་ཡོད་པའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་དང་ལྷན་དུ་ཁོང་གི་དཔྱད་རྩོམ་གྱི་ནང་དོན་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་ཀྱི་ཨིན་ཡིག་མིང་ཚིག Tibet འདི་ཉིད་རྒྱ་སྐད་ཀྱི་ཐ་སྙད་ཤིས་ཙང་དུ་བསྒྱུར་བའི་རྒྱབ་ལྗོངས་ཀྱི་འཕེལ་རིམ་གྱི་ཐད་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། རྒྱ་ནག་གིས་ཁྲིམས་སུ་གཏན་འབེབས་བྱས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཟེར་བས། བོད་ཀྱི་མི་རིགས་གསར་པ་ཚོས་བོད་ལ་ཞེན་ཁོག་བྱེད་མི་ཆོག་པའི་དཀའ་ངལ་ཡོང་རྒྱུ་ཡིན་པ་ཉམས་ཞིབ་པས་བརྗོད་གནང་བཞག། ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ནས་རྒྱ་ནག་གཞུང་གིས་ཆེད་དུ་སློབ་ཕྲུག་དང་ནང་མི་ཚོར་དམིགས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ཟེར་བ་དངོས་སུ་ལག་བསྟར་བྱས་ཡོད་པ་བཞིན། སྔ་ལོའི་ཕྱི་ཟླ་བཅུ་གཉིས་ནང་རྒྱ་ནག་དམར་ཤོག་ཚོགས་པའི་མི་དམངས་འཐུས་ཚོགས་ཀྱི་རྒྱུན་ལས་ཁང་དང་སློབ་གསོ་ཁང། དྲ་རྒྱ་དོ་དམ་ལྷན་ཁང་དང་རིག་གནས་ཡུལ་སྐོར་ལྷན་ཁང་སོགས་ནས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱེད་ཕྱོགས་ཐད་ཚོགས་འདུ་ཚོགས་ཡོད་པ་རེད་ལ། བོད་ནང་གི་འབྲེལ་ཡོད་ཅིག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱ་ནག་གཞུང་གིས་བོད་རིགས་འདུས་སྡོད་ཀྱི་ས་ཁུལ་ཁག་ཏུ་གཏན་འབེབས་བྱས་པའི་ལྗོངས་ལྔའི་མཉམ་འབྲེལ་སློབ་དེབ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པའི་བསམ་བློ་ཆབ་སྲིད་དང་རྒྱ་ནག་དམར་ཤོག་ཚོགས་པར་བྱས་རྗེས་ཅན་གྱི་དམག་མི་སོགས་ཀྱི་སྐོར་བཅུག་སྟེ་སློབ་ཁྲིད་ཀྱི་ནང་དོན་བརྒྱ་ཆ་བདུན་ཅུ་རྒྱལ་གཅེས་སློབ་གསོ་ཟེར་བས་བཟུང་ཡོད་པ་འགྲེལ་བརྗོད་གནང་བྱུང་རྒྱ་ནག་གཞུང་འབྲེལ་གྱིས་བཏོན་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ཟེར་བའི་ནང་བསླབ་གྲྭ་ནི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོར་ཤུགས་སྣོན་རྒྱག་པའི་གཡུལ་ས་གལ་ཆེན་ཞིག་རེད་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་བཅའ་ཁྲིམས་ནང་རིམ་པ་ཁག་དང་རིགས་ཁག་གི་བསླབ་གྲྭས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་བརྒྱུད་རིམ་ཧྲིལ་པོར་ཁྱབ་པ་བྱས་ནས་བསམ་བློ་དང་ཆབ་སྲིད་ཀྱི་རིག་པའི་གཞུང་ལུགས་ཀྱི་སློབ་ཚན་ཡག་པོ་གཉེར་བ་དང་ཡག་པོ་ཁྲིད་དགོས་པའི་གཏན་འབེབས་བྱས་ཡོད་སྐོར་བཀོད་འདུག་ལ། བོད་ཀྱི་སྤྱི་ཚོགས་རིག་པའི་འབུམ་རམས་པ་དང་བོད་ནང་གི་སློབ་གསོའི་སྐོར་ལ་ཉམས་ཞིབ་པ་རྒྱལ་ལོ་ལགས་ནས་དེ་སྔ་བོད་ནང་ལྟ་བུར་མཚོན་ན་རྒྱལ་གཅེས་སློབ་གསོ་ཞེས་པ་སློབ་ཁྲིད་ཙམ་ལས་ཁྲིམས་བཟོས་མེད་པ་དང་མ་འོངས་པར་ཁྲིམས་ལུགས་སྒང་ནས་བོད་ནང་ལག་བསྟར་བྱེད་སྐབས་བོད་ཀྱི་སློབ་གྲྭ་ཁག་གི་སློབ་ཕྲུག་དང་ན་གཞོན་ཚོ་བོད་ལ་ཞེན་ཁོག་ཡོད་པ་ཉམས་ཉེས་སུ་གཏོང་ཐབས་ཀྱི་ཉེན་ཁ་ཡོད་སྐོར་འགྲེལ་བརྗོད་གནང་བྱུང།
ད་ཁོང་གི་ཁྲིམས་འདི་ལ་བརྟེན་ནས་ང་ཚོ་གཞོན་སྐྱེས་ཡིན་ན་རེད་སློབ་ཕྲུག་གི་སློབ་མ་ཡིན་ན་རེད་སྲིད་ཏང་ཟེར་ན་ཚང་མ་གི་ཅིག་མི་རིགས་ཀྱི་ཞེན་ཁོག་ལབ་ན་ཁྲིམས་འགལ་དུ་ཆགས་འཇུག་གི་དེ་གཞི་རྩ་འདྲི་མོ་བཟོ་བྱ་རྒྱུ་དེ་ཉེན་ཁ་དང་པོ་རེད་བསམ་གྱི་འདུག། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཟེར་བ་དེ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་འབྲེལ་ངོ་སྤྲོད་བྱས་ཡོད་པ་རེད་ལ། སྐབས་དེར་རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་དམིགས་འབེན་ནི་རྒྱ་ནག་གི་ལོ་རྒྱུས་ངོས་ལེན་མེད་པ་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་སྐོར་བརྗོད་ཡོད་པ་རེད་ལ། ཡང་རྒྱལ་ལོ་ལགས་ནས་རྒྱ་ནག་གི་མི་རིགས་ཞེས་ངོས་འཛིན་དང་དབྱེ་མཚམས་གང་ཡང་མེད་པར་ཚང་མར་བཙན་ཐབས་ཀྱིས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱས་ཡོད་པ་དང་དེ་ལྟར་བྱེད་དགོས་དོན་གཙོ་བོ་རྒྱ་ནག་ནང་ཁུལ་གྱི་མི་རིགས་ཁག་དང་རྒྱལ་སྤྱིའི་སྟེང་ནས་རྒྱ་ནག་དམར་ཤོག་ཚོགས་པའི་སྲིད་དབང་ལ་ཉེན་ཁ་ཡོང་གི་ཡོད་པས་ཡིན་པར་འགྲེལ་བརྗོད་གནང་གི་འདུག། ཡིན་ཏེ་ད་ལྟ་རེས་ཁོ་བོས་དེ་རྒྱལ་གཅེས་སློབ་གསོ་དེ་ཁྲིམས་ཐོག་ནས་གཏན་འཁེལ་མ་བྱས་པ་ཡིན་ན། མ་འོངས་པ་ལ་ཁ་རྒྱལ་སྤྱི་གི་འགྲོ་ལུགས་འགྲོ་སྟངས་འདི་གང་ཁོ་བོ་ཚོ་ན་ཁོ་རང་རྒྱ་ནག་གི་སྲིད་དབང་ཁོ་རང་ཚོ་ན་ཉེན་ཁ་ཞིག་ཡོང་གི་ཡོད་པ་ཁོས་གསལ་པོ་མཐོང་གི་ཡོད་རེད། སྔ་ལོ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་ཚོགས་སྐབས་བཅུ་བཞི་པའི་རྒྱུན་ལས་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་སྟེང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ནང་ཁྲིམས་གཞི་ཞིག་གཏན་འབེབས་དང་འབྲེལ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞིའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་དངོས་སུ་ལག་བསྟར་བྱས་ཡོད་པ་ཁྱབ་བསྒྲགས་བྱས་ཡོད་པ་དང་སྤྱིར་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོར་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱལ་གཅེས་སློབ་གསོ་སྤེལ་གནས་ཞེས་བོད་ལྗོངས་ལས་དོན་ཨུ་ཡོན་ལྷན་ཁང་གཞུང་ལས་ཁང་གི་གནས་ཡུལ་རྙིང་པ་བོད་དུ་བཅའ་སྡོད་ཀྲུང་དབྱང་མི་དམངས་སྲིད་གཞུང་གི་འཐུས་མིའི་གཞུང་ལས་ཁྲུའུ་ཡི་གནས་ཡུལ་རྙིང་པ་མཚོ་བོད་གཞུང་ལམ་འཛུགས་སྐྲུན་ལེགས་གྲུབ་ཟིན་པའི་དྲན་གསོའི་རྡོ་རིང་སེང་གེ་ཁ་འབབ་ཀྱི་སྔོན་གཤེགས་དཔའ་བོའི་བང་སོ་ཁང། ཐའི་ཀྲའོ་གནའ་གྲོང་གི་ལོ་རྒྱུས་གནའ་ཤུལ་ཁང་རྒྱལ་གཅེས་སློབ་གསོ་སྤེལ་གནས་སུ་དངོས་སུ་སྤྱོད་འགོ་ཚུགས་ཡོད་པ་ཁྱབ་བསྒྲགས་བྱས་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལི་ཆིང་ཏའེ་མཆོག་ལ་འཚམས་འདྲི་མཛད་པར་ཐའེ་ཝན་གྱི་ལས་ཐོག་སྲིད་འཛིན་ཚའེ་དབྱིང་ཝེན་མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་རྗེ་ཆེ་ཞུས་གནང་བཞག་དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བདམས་ཐོན་སྲིད་འཛིན་ལ་བསྩལ་གནང་མཛད་པའི་གསུང་འཕྲིན་གྱི་ལན་འདེབས་སུ་ཕུལ་བའི་ནང་འཁོད་པར། སྲིད་འཛིན་ཚའེ་དབྱིང་ཝུན་མཆོག་གིས་འཚམས་འདྲི་དང་བློ་སྟོབས་འཕེལ་བའི་གསུང་འཕྲིན་ལ་བཀའ་དྲིན་བསམ་ཤེས་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམངས་གཙོའི་རིང་ལུགས་ལག་བསྟར་གྱི་རྩ་ཆེར་འཛིན་གནང་བ་དང་ཐའེ་ཝན་གྱི་རང་དབང་དང་ཆེ་མཐོང་གོ་ལ་ཡོངས་ཁྱབ་ལ་གལ་འགངས་ཆེན་པོ་བརྩི་འཇོག་གནང་འདུག་ཅེས X ཞེས་པའི་འཕྲིན་ཐུང་དྲ་རྒྱའི་ཐོག་བཀོད་གནང་འདུག་དེ་ཡང་ཕྱི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་ཁྲོད་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལི་ཅིང་ཏའེ་མཆོག་ལ། རྒྱལ་ཁ་ཐོབ་པར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བདམས་ཐོན་སྲིད་འཛིན་མཆོག་ལ་འཚམས་འདྲི་གནང་ཡོད་པ་རེད། དེ་ཡང་འཚམས་འདྲིའི་ནང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཐའེ་ཝན་ནང་དམངས་གཙོའི་ལམ་ལུགས་ལག་བསྟར་བྱེད་སྟངས་ཐད་ལ་མཚོན་ན། ང་ཚོ་རང་དབང་དང་ཆེ་མཐོང་ལྡན་པའི་འཚོ་བ་རོལ་འདོད་པ་ཚང་མར་སེམས་ཤུགས་སྤེལ་བའི་འབྱུང་ཁུངས་ཤིག་ཆགས་ཡོད། ངོས་རང་ཐའེ་ཝན་ལ་བསྐྱོད་པའི་སྐབས་ཐའེ་ཝན་གྱིས་སྣེ་ལེན་གཟབ་རྒྱས་གནང་བ་ད་ལྟའང་ཡིད་ལ་གསལ་པོར་དྲན་ཞིང། སྐབས་དེར་དམངས་གཙོའི་ལམ་ལུགས་ཀྱི་རྩ་བ་བརྟན་པོ་ཚུགས་ཡོད་པ་མཐོང་བྱུང། ཐའེ་ཝན་མི་མང་གིས་དར་ཞིང་རྒྱས་པའི་དམངས་གཙོའི་ལམ་ལུགས་བརྟན་པོ་ཞིག་དར་སྤེལ་བཏང་ཡོད་པ་དང། དཔལ་འབྱོར་དང་ཤེས་ཡོན་གྱི་ཐད་ནས་ཀྱང་གྲུབ་འབྲས་ཆེན་པོ་བྱུང་ཡོད་པའི་ཁར། ད་དུང་སྲོལ་རྒྱུན་གྱི་རིག་གཞུང་ཕུན་སུམ་ཚོགས་པ་དེ་རྒྱུན་འཛིན་བྱེད་ཀྱི་ཡོད་ཅེས་གསུངས་བཞག། དེ་བཞིན་གསུང་འཕྲིན་དེ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ང་རང་ནང་པའི་གྲྭ་པ་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་ནང་པ་ཚོས་སངས་རྒྱས་ཀྱི་ཆོས་ལ་དད་པ་ཆེན་པོ་བྱེད་བཞིན་པར་ཡིད་སྨོན་ཅིག་སྐྱེས་ཀྱི་ཡོད་ལ། ཁོང་ཚོའི་རེ་འདུན་བཞིན་སྐབས་སྐབས་སུ་ཆོས་འབྲེལ་དང་ལམ་སྟོན་ཞུ་རྒྱུའི་འབད་བརྩོན་ཀྱང་རྩོམ་གྱི་ཡོད། ཐའེ་ཝན་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འབྲེལ་བ་བཟང་པོ་བྱ་རྒྱུ་དེ་ནི་ཧ་ཅང་གལ་འགངས་ཆེ་ཤོས་ཤིག་ཡིན་ལ་ས་གནས་དང་རྒྱལ་ཁབ། རྒྱལ་སྤྱིའི་རིམ་པ་བཅས་གང་ཡིན་རུང། དཀའ་རྙོག་གི་གནད་དོན་རྣམས་སེལ་བའི་ཐབས་ལམ་ཡག་ཤོས་ནི་གྲོས་མོལ་གྱི་ལམ་དེ་ཡིན་པ་ངོས་ཀྱིས་ཡིད་ཆེས་བརྟན་པོ་བྱེད་བཞིན་ཡོད་ཅེས་བཀའ་སྩལ་འདུག་ཡང་གསར་འགྱུར་གཞན་ཞིག་ནང། ཞི་བདེ་རྒྱ་མཚོའི་ནང་དུ་ཡོད་པའི་མཚོ་གླིང་རྒྱལ་ཁབ་ནེ་ཧེ་རུ་ཡིས། ཐའེ་ཝན་དང་གཞུང་འབྲེལ་འབྲེལ་བ་བཅད་ནས་རྒྱ་ནག་དང་འབྲེལ་བ་བྱ་རྒྱུའི་ཐག་གཅོད་དེ་ནི་གོད་ཆག་ཞིག་ཡིན་པ་དང། རྒྱ་ནག་གིས་ཁས་ལེན་བྱས་པ་རྣམས་ཡང་སེ་དངོས་སུ་ལག་ལེན་ཆ་ཚང་འགྲིག་གི་མེད་པ་རེད་ཞེས། ཨ་མི་རི་ཀའི་ཐའེ་ཝན་དང་ལྷན་དུ་གཞུང་འབྲེལ་མ་ཡིན་པའི་ཐོག་ནས་འབྲེལ་བ་གནང་མཁན་ཞིག་གིས་གསུངས་བཞག་དེ་ཡང་རོས་ཏྲ་གསར་འགྱུར་ལས་ཁང་གིས་དེ་རིང་ཕྱི་ཚེས་བཅུ་དྲུག་ཉིན་ཐའེ་ཝན་ནས་གནས་ཚུལ་སྤེལ་བའི་ནང། ཞི་བདེ་རྒྱ་མཚོའི་ནང་དུ་ཡོད་པའི་མཚོ་གླིང་རྒྱལ་ཁབ་ཆུང་ངུ་དེའི་ནང། རྒྱ་ནག་དང་ཨ་མི་རི་ཀས་ཤུགས་རྐྱེན་སྤྲོད་ཐབས་ཀྱི་འགྲན་བསྡུར་བྱ་ཡུལ་ལྟ་བུ་ཞིག་ཡིན་པ་དང། དེ་བཞིན་རྒྱ་ནག་གིས་རྒྱལ་ཁབ་དེ་དང་ཐའེ་ཝན་གྱི་དབར་མཐུན་ཕྱོགས་རྒྱལ་ཁབ་ཀྱི་གཞུང་འབྲེལ་སྐུ་ཚབ་དོན་གཅོད་གཏོང་རེས་ཡོད་པ་དེ་མེད་པ་བཟོ་ཐབས་སུ་འབེན་འཛུགས་བྱེད་བཞིན་པ་རེད། ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་གྲུབ་ནས་ཉི་མ་གཉིས་ཀྱི་རྗེས་སུ་རེས་གཟའ་ཟླ་བའི་ཉིན་མཚོ་གླིང་རྒྱལ་ཁབ་ནེ་ཧེརུ་ཡིས་ཐའེ་ཝན་དང་འབྲེལ་བ་བཅད་ནས་རྒྱ་ནག་དང་གཞུང་འབྲེལ་འབྲེལ་བ་གསར་འཛུགས་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་པར་བརྟེན། ད་ཆ་རྒྱལ་སྤྱིའི་ནང་ཐའེ་ཝན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་རྒྱལ་ཁབ་བཅུ་གཉིས་མ་གཏོགས་ལྷག་མེད་པ་རེད། ཨ་མི་རི་ཀའི་ཝིར་ཇི་ནི་ཡ་མངའ་སྡེའི་ནང་རྟེན་གཞི་བྱས་པའི་ཐའེ་ཝན་ནང་དུ་ཡོད་པའི་ཨ་མི་རི་ཀའི་ལྟེ་གནས་ཁང་གི་འགན་འཛིན་ལོ་རཱ་རོ་སིན་སྦར་གར་ལགས་ཀྱིས། ནེ་རུ་རྒྱལ་ཁབ་ཀྱིས་ཐའེ་ཝན་དང་འབྲེལ་བ་བཅད་པ་དེ་ནི་གོད་ཆག་ཅན་ཞིག་ཡིན་པ་དང། ཨ་རིས་རྒྱལ་ཁབ་ཚང་མར་ཐའེ་ཝན་དང་འབྲེལ་བ་ཤུགས་ཆེ་ཙམ་བྱ་དགོས་པའི་བློ་སྟོབས་སྤེལ་གྱི་ཡོད་ཅེས་གསུངས་བཞག། དེ་བཞིན་ཁོང་གིས་སྤྱི་བཏང་ནེ་རུ་གཞུང་གིས་ཐག་གཅོད་ག་རེ་གནང་ཡང་རང་དབང་རེད། འོན་ཀྱང་ཐག་གཅོད་དེ་ནི་བློ་ཕམ་ཞིག་རེད་ཅེས་རོ་ཊར་གསར་འགྱུར་ལས་ཁང་ལ་གསུངས་བཞག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཨ་མི་རི་ཀས་ཐའེ་ཝན་དང་གཞུང་འབྲེལ་འབྲེལ་བ་བཅད་ཡོད་ཀྱང་ཨ་མི་རི་ཀ་ནི་རྒྱལ་སྤྱིའི་ནང་ནས་ཐའེ་ཝན་ལ་རྒྱབ་སྐྱོར་ཤུགས་ཆེ་ཤོས་བྱ་མཁན་དང་གོ་མཚོན་ཡང་མང་ཤོས་མཁོ་སྤྲོད་བྱ་མཁན་གྱི་རྒྱལ་ཁབ་དེ་ཡིན་པ་རེད། ཡང་གནས་ཚུལ་གཞན་ཞིག་ནང་ཞི་བདེ་རྒྱ་མཚོའི་ཁུལ་གྱི་རྒྱལ་ཁབ་རྣམས་མཚོ་དམག་གི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་ནང་ལྷན་ཚོགས་ཤིག་གནང་གི་འདུག་དེ་ཡང་པི་ཅིང་ནས་རོ་ཊར་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང་ཞི་བདེ་རྒྱ་མཚོ་དང་ས་མཚམས་འཁེལ་བའི་རྒྱལ་ཁབ་ཉི་ཧོང་དང་ར་ཤི་ཡ། ཨ་མི་རི་ཀ་སོགས་ཀྱི་མཚོ་དམག་དཔོན་རིགས་རྣམས་རྒྱ་ནག་ཤར་ཕྱོགས་ནན་ཅིང་གྲོང་ཁྱེར་ནང་དེ་རིང་ལྷན་ཚོགས་གནང་ཡག་འགོ་འཛུགས་གནང་ནས་ཞི་བདེ་རྒྱ་མཚོའི་ནང་གློ་བུར་གདོང་གཏུག་དང་འཁྲུག་འཛིང་ཡོང་བའི་གནད་དོན་གཙོ་བོར་གྱུར་པའི་གནད་དོན་གཞན་ཁག་ཅིག་གི་ཐོག་ལ་གྲོས་བསྡུར་གནང་གི་ཡོད་འདུག་ཉི་མ་གསུམ་གྱི་ལྷན་ཚོགས་དེའི་ཐོག་རྒྱལ་ཁབ་སུམ་ཅུ་ནས་སྐུ་ཚབ་འཐུས་མི་བདུན་ཅུ་ཙམ་ནས་མཉམ་ཞུགས་གནང་ཡོད་འདུག། ལྷན་ཚོགས་དེ་ནི་ལྷོ་རྒྱ་ནག་རྒྱ་མཚོའི་ནང་མི་མཐུན་པའི་ངང་ཚུལ་ཆེན་པོ་ཡོད་པ་སྤྱི་དང་ལྷག་པར་དུ་རྒྱ་ནག་དང་ཧྥི་ལི་པིན་གྱི་མཚོ་དམག་བར་གདོང་གཏུག་དང་འཁྲུག་འཛིང་ཡོང་བཞིན་པའི་སྐབས་འདིར་ལྷན་ཚོགས་གནང་བ་ཞིག་ཡིན་འདུག་རྒྱ་ནག་དང་ཧྥི་ལི་པིན་བར་ཞི་བདེ་རྒྱ་མཚོའི་ནང་མཚོ་ལམ་འཐབ་རྩོད་ཀྱི་ཐོག་ལ་ཟླ་བ་མང་པོའི་རིང་ཕན་ཚུན་དྲག་ཤུལ་གྱི་རྣམ་འགྱུར་སྟོན་རེས་བྱས་པའི་ནག་ཉེས་བཙུགས་རེས་བྱ་བཞིན་ཡིན་འདུག་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཕལ་ཆེ་བ་རྒྱ་ནག་ལ་ཡོད་པར་ཤོད་ཀྱི་ཡོད་པ་དང། མཚོ་ལམ་དེ་ཐོག་རྒྱ་ནག་གིས་ལོ་ལྟར་མ་ནས་ཨ་སྒོར་ཁྲག་ཁྲིག་ཆེན་མོ་གསུམ་ཙམ་གྱི་ཚོང་ཟོག་གཏོང་གི་ཡོད་པ་རེད། འོན་ཀྱང་བྷུ་རུ་ནེ་དང་མ་ལེ་ཤི་ཡ་ཐའེ་ཝན་ཝེད་ནམ་སོགས་ཀྱིས་ཀྱང་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ལ་རྩོད་ཀྱི་ཡོད་པ་རེད། རྒྱ་ནག་གིས་ཡང་སེ་ཨ་མི་རི་ཀའི་མཚོ་དམག་གི་དམག་གྲུ་ལྷོ་རྒྱ་ནག་རྒྱ་མཚོའི་ནང་ལ་ཡོང་གི་འདུག་ཞེས་སྐྱོན་བརྗོད་བྱ་གི་ཡོད་པ་དང། ཨ་མི་རི་ཀའི་མཚོ་དམག་གིས་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས། རྒྱལ་སྤྱིའི་མཚོ་ལམ་ཐོག་རྒྱུན་གཏན་ལས་འགུལ་སྤེལ་གྱི་ཡོད་ཞེས་ལན་འདེབས་བྱ་བཞིན་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ། འདི་ལོར། གནམ་གཤིས་དྲོ་པོ་དང། ཁ་བ་ཇེ་ཉུང་དུ་སོང་སྟེ། འཐུང་ཆུ་དང་ཞིང་ལས་ཀྱི་ཐོག་ལ་དཀའ་ངལ་ཤུགས་ཆེ་འཕྲད་ཉེན་ཡོད་འདུག་ཞིབ་གསལ་ཞུ་སྐབས་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་འདི་ལོར་གནམ་གཤིས་ཇེ་དྲོ་དང་ཁ་བ་ཇེ་ཉུང་དུ་སོང་སྟེ། འཐུང་ཆུ་དང་ཞིང་ལས་ཀྱི་ཐོག་དཀའ་ངལ་ཤུགས་ཆེ་འཕྲད་ཉེན་ཡོང་གི་ཡོད་པ་རེད། རྒྱ་གར་གྱི་བྱང་ཕྱོགས་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ལ་ཡའི་རི་རྒྱུད་ཁག་ཏུ་དགུན་དུས་ཆར་པ་དང་ཁ་བ་འབབ་རྒྱུན་དེ། ནམ་རྒྱུན་ལས་བརྒྱ་ཆ་བདུན་ཅུ་ནས་བརྒྱ་ཆ་གྱ་ལྔ་གི་བར་རེ་ཇེ་ཉུང་དུ་སོང་བ་མ་ཟད། ས་ཁུལ་ཕལ་ཆེ་བར་ནམ་རྒྱུན་དགུན་དུས་ཁ་བ་ཤུགས་ཆེ་འབབ་ས་ཁག་ཏུའང་འདི་ལོར་ཁ་བ་གཏན་ནས་མ་བབས་པ་སོགས་རྒྱ་གར་གྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་བཞིན་པ་ལྟར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས། འདི་ལོ་ཧི་མ་ལ་ཡའི་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ཅལ་མངའ་སྡེ་གི་ནང། ཆར་བ་བརྒྱ་ཆ་བཞི་བཅུ་འབབ་རྒྱུན་ཇེ་ཆུང་དུ་སོང་ཡོད་པར་བརྟེན། འདི་ལོར་ཧི་མ་ལ་ཡའི་ས་ཁུལ་དུ་ཞིང་ལས་ཀྱི་སྟོན་ཐོག་དང་འཐུང་ཆུ་གི་དཀའ་ངལ་ཆེན་པོ་འཕྲད་ཉེན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་ད་ནི་ད་དགུན་ཁ་ན་ཆར་བ་ཏག་ཏག་མ་ཕབ་ན་ཨ་ནི་མི་མང་གིས་ད་ད་ནམ་རྒྱུན་དུ་ཞིང་པ་དམིགས་བསལ་གྱིས་ཧི་མ་ཅལ་གྱི། ཞིང་པ་ད་བརྒྱ་ཆ་བརྒྱད་ཅུ་ཙམ་ཅིག་ཁོང་ཚོ་ཆུ་འདི་ལ་ཆར་བ་འདི་ལ་བརྟེན་འདུག་གི་འདུག་ཨ་ནི། ད་ཆར་བ་འདི་ཏག་ཏག་མ་ཕབ་ན་ཁོ་རང་ཚོའི་སྟོན་ཐོག་འདི་ཚོ་ཏག་ཏག་མ་ཡོང་བའི་དཀའ་ངལ་ཅིག་འཕྲད་བྱས་འདི་མཉམ་དུ་ལ་ཨ་ནི་ཆུ་གི་དཀའ་ངལ་ཅིག་མ་འོངས་པར་འཕྲད་ཀྱི་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཤག་ད་འདི་ཧི་མ་ལ་ཡ་གི་རི་རྒྱུད་གཅིག་པུ་མིན་པར་ཨ་ནི་ད་ལྟ་རྒྱ་གར་ཁྱོན་ཡོངས་ལ་ནི་ཆུ་གི་ཆར་བ་ཉུང་བ་ཕབ་པས་འདི་འདྲའི་གི་དཀའ་ངལ་ཞིག་འཕྲད་འདི་འཕྲད་བཞིན་པ་ཅིག་རེད་ཤག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ནས་ཁ་བ་མི་འབབ་པ་གི་རྒྱུ་རྐྱེན་ནི་སྤྱི་ཡོངས་ཀྱི་ཆ་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་དང། གཉིས་ནས་སྐབས་དུས་སུ་ཆར་སྤྲིན་དང་རླུང་གི་འགྲོ་སྟངས་ཀྱིས་ཡིན་པར། གནམ་གཤིས་ཉམས་ཞིབ་པ་ཚོས་ངོས་འཛིན་ཚོད་དཔག་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། འགྱུར་བ་གཉིས་ད་ཁོ་རྒྱུ་རྐྱེན་གཉིས་འདྲ་བོ་ཆགས་འདུག་ད་གཅིག་དེ་སྤྱི་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཡིན་པ་བྱས་གཞན་གཅིག་དེ་སྐབས་དུས་ཀྱི་རླུང་ཚུབ་འགྲོ་སྟངས་ཀྱི། ད་བར་སྣང་གི་རླུང་ཚུབ་ལབ་དགོས་རང་ག་ཆར་སྤྲིན་ལབ་དགོས་ད་ག་རེ་ལབ་ན་འགྲིག་གི་འདུག་ཁོ་རང་འགྲོ་སྟངས་ཀྱི། ཁོ་རླུང་དེ་ལ་བརྟེན་ནས་སྤྲིན་པ་དེ་དེད་ཡོང་གི་རེད་བ། རྒྱ་གར་ལ་དྭགས་ས་ཁུལ་དུ་ནམ་རྒྱུན་བོད་ཟླ་བཅུ་གཉིས་པ་གི་ནང་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། འདི་ལོར་ཁ་བ་མི་འབབ་པ་གི་སེམས་ཁྲལ་ཆེན་པོ་ཡོད་པས་སྔ་མོ་ནས་དར་བ་གི་ལམ་སྲོལ་བཞིན་ཞབས་རིམ་སྒྲུབ་ཀྱི་ཡོད་འདུག་ཅེས། ལ་དྭགས་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ནས་འགྲེལ་བརྗོད་གནང་གི་འདུག། གངས་དུས་ཚོད་ལ་འབབ་གི་ཡོད་མ་རེད་བ། ལྷག་དོན་དུ་ཨ་ནི་ད་ལོ་ད་དཔེ་ཁོ་རང་ད་གངས་མ་རྒྱབ་པ་དཔེ་སེམས་ཁྲལ་རེད། དངོས་གནས་བྱས་ན་ད་བོད་ཟླ་བཅུ་གཉིས་ལབ་དུས་ཨང་ད་གངས་ཞེ་པོ་ཅིག་རྒྱབ་དགོས་རྒྱུ་ཡོད་རེད་དེ་རྒྱབ་ཐུབ་ཡོད་མ་རེད་བ། ད་ཅིག་ལ་དྭགས་རང་གི་སྐྱོན་གཅིག་པོ་ད་མ་རེད་བ་ད་ཅིག་འཛམ་གླིང་སྤྱི་ལ་ཡ་ཨ་ནི་ད་ཅིག་འབྱུང་བའི་གོད་ཆག་ཆེན་པོ་ཞིག་ཆགས་ཡོང་གི་ཡོད་རེད་འདི་འདྲའི་རྐྱེན་བྱས་རེད་བ། ད་ཡིན་ན་ཡང་ད་ང་ཚོ་གི་སྔ་མོ་ནས་འདུག་སྨྲ་ཅིག་ལམ་ལུགས་སུ་ཡོད་པ་ནང་བཞིན་ཅིག་ཨ་ནི་ཅིག་ད་དེ་ཞབས་རིམ་དེ་ཚོ་སྒྲུབ་གི་ཡོད་རེད།
ཡང་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤི་ཏི་ས་གནས་སུའང་སྤྱི་ཟླ་དགུ་པ་དང་བཅུ་པ་ནས་ཁ་བ་ཤུགས་ཆེས་འབབ་ཀྱི་ཡོད་ནའང། ན་ནིང་ད་ལོ་ནས་ཁ་ཆར་དུས་སུ་མི་འབབ་པ་གི་དཀའ་ངལ་གྱིས། མི་ཕྱུགས་གཉིས་ཀ་དང་རི་སྐྱེས་སྲོག་ཆགས་དང་བཅས་པར་དཀའ་ངལ་ཡོང་གི་ཡོད་པ་མ་ཟད། སྤྱིར་བཏང་དགུན་དུས་སུ་ཡུལ་ལུང་འདིར་ཁ་བས་ཀླུབས་ཏེ་དཀར་པོར་གྱུར་འགྲོ་གི་ཡོད་མོད། འདི་ལོར་ཁ་བ་མེད་པར་སྐྱ་ཐེར་ཐེར་དུ་གྱུར་ཡོད་པ་སྤི་ཏི་ནས་གྲགས་པ་བསྟན་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག། མདའ་ཡི་མིང་ས་ཧྲ་ནི་ར།

ཡང་འདི་ག་རླུང་འཕྲིན་ཁང་ལ་སིམ་ལར་རྟེན་གཞི་བྱས་པ་གི་གནམ་གཤིས་སྔོན་བརྡ་ལྷན་ཁང་གི་འགན་འཛིན་སུ་རེན་དི་ར་པོལ་ལགས་ནས་རིང་མིན་ཁ་བ་འབབ་མིན་གྱི་སྐོར་ལ་འགྲེལ་བརྗོད་གནང་དོན། ཧི་མ་ཅལ་མངའ་སྡེའི་ནང་ད་ལྟའི་ཆར་སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་ཁ་བ་མི་འབབ་པ་གི་གནམ་གཤིས་གནས་ཚུལ་ཐོན་པ་དང། རིམ་པས་སྤྱི་ཚེས་ཉེར་བདུན་གྱི་རྗེས་ཁ་བ་ཅུང་ཟད་འབབ་སྲིད་པ་གི་སྔོན་དཔག་གནང་གི་ཡོད་པ་ངོ་སྤྲོད་གནང་གི་འདུག་ཅིང།

སྐྱོན་ཡོན་ཡག་དུས་རེ་ཞིག་ཏུ། རྒྱ་གར་འབྲས་ལྗོངས་མངའ་སྡེ་གི་ནང་དུའང་སྔོན་མ་དུས་ཚིགས་འདིར་ཁ་བ་བབས་ནས་ཡུལ་སྐོར་བ་མང་བོ་ཡོང་གི་ཡོད་ན་ཡང། འདི་ལོ་ད་བར་ཁ་བ་མ་བབས་པ་གི་འགྱུར་བ་མངོན་གསལ་ཅན་ཕྱིན་པ་དེས། དཔལ་འབྱོར་གྱི་ཡོང་འབབ་ཇེ་ཉུང་དུ་སོང་བ་དང་འཐུང་ཆུ་གི་དཀའ་ངལ་འབྱུང་ཉེན་ཡོད་པ་སོགས།
འབྲས་ལྗོངས་དུ་གནས་སྡོད་ངག་དབང་བློ་བཟང་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟ་ཁང་ལ་སོགས་པ་དེ་ཚོ་ལ་ཨ་ནི་ཁང་པ་མ་རག་པ་བྱས་དེ་འདྲའི་དཀའ་ངལ་དེ་འདྲ་ཡོད་རེད་ད་ད་ལོ་དེ་འདྲའི། གངས་དེ་མ་རྒྱག་ཙང་ནི། དེ། ཊེག་སི་དེ་འདྲའི་ག་རི་དེ་ཚོ་ལས་ཀ་མེད་མཁན་འདྲ་པོ་དང་ཧོ་ཏེལ་འདི་ནང་མི་སྡོད་མཁན་མེད་མཁན་འདྲ་པོ་དེ་འདྲའི་ཆགས་ཉུང་ཉུང་ཆགས། ཨ་ནི་གངས་དེ་མེད་དུས་ཙམ་པ་གཙོ་བོ་དེ་ངེད་རང་གི་བསམ་བློ་ལ་དེ། དེ་ང་རང་ཚོའི་འཐུང་ཆུ་དེ་དཀའ་ངལ་འཕྲད་ཀྱི་མེད་འགྲོ་བསམ་གྱི་འདུག་ཞོན།

རྒྱུན་ལྡན་གྱི་ཆར་བའི་འབབ་ཚད་བརྒྱ་ཆ་བདུན་ཅུ་ནས་བརྒྱད་ཅུ་ཇེ་ཉུང་དུ་སོང་བ་གི་རྐྱེན་གྱིས། གངས་ཤུད་རྩེ་སའི་ལྟེ་གནས་ཆེན་པོ་གུལ་མར་གྷི་ད་ལྟ་བར་སྒོ་མ་ཕྱེ་བ་གི་གནས་ཚུལ་ཆེན་པོ་ཐོན་པ་གི་མུར། ཧི་མ་ལ་ཡའི་ས་ཁུལ་ནས་བཞུར་བ་གི་ཆུ་བོ་ཁག་བཞུ་བཞིན་པ་གི་གངས་རི་དང་འཁྱགས་རོམ་ཆེ་ཁག་ལ་བརྟེན་ཡོད་པ་འགྲེལ་བརྗོད་གནང་གི་འདུག་ལ། ཡང་ལ་དྭགས་དཀར་འཁྱིལ་གྱི་གློག་བརྙན་བཟོ་སྐྲུན་པ་ཨབ་ཏེ་ཀར་ཧུ་སན་ལགས་ནས་ཀྱང། འདི་ལོའི་སྤྱི་ཟླ་དང་བོ་ནི་སྔར་མཐོང་ཐོས་མ་མྱོང་བ་གི་དྲོད་ཚད་མཐོན་པོ་སྟེ། ནམ་རྒྱུན་སྤྱི་ཟླ་དང་བོ་གི་ནང་རི་ཀླུང་འཁྱགས་པས་བསྡམས་ནས་རྩི་ཤིང་གི་རིགས་ཐམས་ཅད་སྐམ་ཡོད་ནའང། འདི་ལོའི་སྤྱི་ཟླ་དང་པོ་ནི་སྤྱི་ཟླ་གསུམ་པ་ལྟར་དྲོན་པོ་དང་སྔོ་དང་རྩི་ཤིང་མེ་ཏོག་གི་རིགས་སྐྱེས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག་བོད་སོགས་ཀྱི་ས་ཁུལ་དུ་ཁྱབ་པ་གི་ཧི་མ་ལ་ཡའི་རི་རྒྱུད་འདི་ནི་གནའ་སྔ་མོ་ནས་ཁ་བ་ཤུགས་ཆེར་བབས་ཏེ་དབྱར་དགུན་མེད་པར་ཁ་བས་ཀླུབས་པ་གི་གངས་རི་ཧ་ཅང་མང་བ་གི་རི་རྒྱུད་ཟིག་ཡིན་པར་བརྟེན། ཧི་མ་ལ་ཡ་ནི་ལེགས་སྦྱར་གི་སྐད་དུ་མདོ་ལུང་མང་བོར་གསལ་བ་གི་གངས་ཅན་དང་རི་ཁ་བ་ཅན་ཟེར་བ་གི་དོན་ཡིན་པ་སོགས། མཁས་དབང་དགེ་འདུན་ཆོས་འཕེལ་གྱི་གཏམ་རྒྱུད་གསེར་ཐང་དུ་འཁོད་ཡོད་ཅིང། ཚན་རིག་པ་ཚོའི་ཉམས་ཞིབ་ཀྱི་གྲུབ་དོན་ནང་འདས་པའི་ལོ་ཤས་ནས་ཧི་མ་ལ་ཡའི་རི་རྒྱུད་དུ་ནམ་རྒྱུན་ལས་དབྱར་ཁ་ཆར་བ་ཤུགས་ཆེ་འབབ་པ་དང། དགུན་དུས་ཁ་བ་རྒྱུན་ལྡན་ལྟར་མི་འབབ་པ་དང་ཚ་དྲོད་ཇེ་ཆེར་སོང་བ་སོགས་ཀྱིས་ཧི་མ་ལ་ཡའི་གངས་རི་ཕལ་ཆེར་བྲག་རི་ལ་འགྱུར་བ་དང་ས་རུད་དང་རྡོ་ཉིལ་བ། ཆུ་ལོག་དང་ཆར་ལོག་བཅས་རང་བྱུང་གི་འཇིགས་པ་ཇེ་ཆེར་འགྲོ་གི་འདུག་ཅེས་གསལ་སྟོན་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
དེ་ནས་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལི་ཆིང་ཏའེ་མཆོག་ལ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པར། རྒྱལ་སྤྱི་དང་ཐའེ་ཝན་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
འདི་ཚེས་བཅུ་བཞི་ཉིན་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ། Democratic Progressive Party། ཡི་སྲིད་འཛིན་གཞོན་པ་ལའེ་ཆིང་ཏོན་ལ་སྲིད་འཛིན་གྱི་འོས་བསྡུ་ཐོབ་པར་འཚམས་འདྲི་ཡི་གསུང་འཕྲིན་སྩལ་བའི་ནང། ཐའེ་ཝན་ནང་དུ་དམངས་གཙོའི་ལམ་ལུགས་ལག་བསྟར་གནང་བ་འདི་ནི་རང་དབང་དང་འདྲ་མཉམ། ལ་རྒྱ་ཡོད་པའི་སྒོ་ནས་འཚོ་བ་སྐྱེལ་འདོད་ཡོད་པའི་ང་ཚོ་ཚང་མའི་བློ་སྟོབས་དང་སེམས་ཤུགས་ཀྱི་འབྱུང་ཁུངས་ཡིན་པ་བཀའ་གནང་སྟེ་ཐའེ་ཝན་གྱི་ནང་པ་ཚོ་ནི་ནང་པ་སངས་རྒྱས་པའི་ཆོས་ལུགས་ལ་ཧ་ཅང་གི་དད་གུས་ཡོད་པ་འདི་ནི་ངོས་ཀྱི་ཡིད་སྨོན་སྐྱེ་ས་ཞིག་ཀྱང་ཡིན། ངོས་ནང་པའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་དད་ལྡན་པ་ཚོས་རེ་སྐུལ་ཞུས་པ་ཞིག་ངོས་ཀྱིས་དུས་ནས་དུས་སུ་ཁོ་རྣམས་ཀྱི་རེ་བ་སྐོང་ཐབས་ལ་འབད་ཀྱི་ཡོད་ཅེས་བཀའ་གནང་འདུག་དེ་ཡང་འདི་ཚེས་བཅུ་གསུམ་ཉིན་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལའེ་ཆིན་ཏེན་ལགས་སུ་འོས་གྲངས་ས་ཡ་ལྔ་དང་འབུམ་ལྔ་ལྷག་ཐོབ་སྟེ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་བླངས་པ་དེ་ཡིས་མ་འོངས་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལ་བཟང་ཕྱོགས་ཀྱི་རེ་བ་གསར་པ་ཞིག་དང་རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་ཡང་བཟང་དུ་འགྲོ་ངེས་ཡིན་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བྱུང། དེ་ཡང་ཐའེ་ཝན་གནས་བཞུགས་རྒྱ་ནག་དང་ཡུ་རོབ་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ་སུ་ཛཱ་ཨ་ན་ལགས་ཀྱིས། I am sure that European member states ད་སྐབས་ཡུ་རོབ་ཀྱིས་རྒྱ་ནག་ཐོག་འཛིན་པའི་སྲིད་ཇུས་དང་ལངས་ཕྱོགས་ལ་འགྱུར་བ་འགྲོ་མུས་ཡིན་པར་བརྟེན་ད་རེས་ཡུ་རོབ་ཀྱིས་ཐའེ་ཝན་འོས་བསྡུ་ལ་དམིགས་བསལ་དོ་སྣང་བྱས་ཡོད། སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ལའེ་ཆིན་ཏེན་ལགས་ཀྱིས་སྲིད་འཛིན་ཟུར་པ་ཚའེ་ཡིན་ཝེན་ལགས་ཀྱི་ལས་དོན་རྣམས་མུ་མཐུད་རྒྱུན་འཁྱོངས་བྱས་ཏེ། རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་མ་ཟད་འབྱུང་འགྱུར་ཡུ་རོབ་ནི་ཐའེ་ཝན་གྱི་མཐུན་གྲོགས་གལ་ཆེ་ཞིག་ཏུ་འགྱུར་ངེས་ཡིན་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་འདི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷ་ལིན་ཀིན་ལགས་ཀྱིས Twitter སྤྱི་ཚོགས་དྲ་ལམ་སྟེང་སྐུ་ཞབས་ལའེ་ཆིན་ཏེན་ལགས་སུ་འཚམས་འདྲི་ཞུས་ཏེ། ཐའེ་ཝན་མི་དམངས་ཀྱིས་རང་དབང་དང་དྲང་བདེན་གྱི་སྒོ་ནས་སྲིད་འཛིན་འོས་བསྡུའི་ནང་ཆ་ཤས་བླངས་པ་དེ་ཡིས་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་ཀྱི་སྟོབས་ཤུགས་མངོན་ཐུབ་པ་བྱུང་ཡོད་ཅེས་འཁོད་འདུག། ཡང་རྒྱ་གར་ཧར་ཡ་ན་མངའ་སྡེ་ན་ཆགས་པའི་ཨོ་པི་ཇིན་དལ་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཉམས་ཞིབ་སྡེ་ཚན་གྱི་སློབ་དཔོན་འབུམ་རམས་པ་ཤེ་རི་པ་ན་པ་ཐག་ལགས་ཀྱིས།
Fortunately it's still the DPP in power.
སྟབས་ལེགས་པ་ཞིག་ལ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ཡིས་མུ་མཐུད་འབྱུང་འགྱུར་ལོ་བཞིའི་རིང་སྲིད་དབང་འཛིན་རྒྱུ་ཡིན་པ་འདི་ནི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་རེད། རྒྱུ་མཚན་ནི་གཞུང་འཛིན་ཚོགས་པ་དེའི་བརྒྱུད་ནས The New Southbound Policy འམ་རྒྱ་ནག་ལ་བསྟུན་མི་དགོས་པའི་སྒོ་ནས་ཐའེ་ཝན་དང་ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་བཅོ་བརྒྱད་བར་འབྲེལ་ལམ་དེ་བཙུགས་ཐུབ་པ་བྱུང་ཡོད་པ་མ་ཟད། རྒྱ་གར་དང་ཐའེ་ཝན་བར་གྱི་འབྲེལ་ལམ་དེ་ཡང་མཐུན་ཕྱོགས་ཤིག་གི་ངོ་བོ་ཐོག་ནས་བཟང་དུ་ཕྱིན་ཡོད་ལ། ཕྱོགས་གཉིས་ཀར་གཅིག་མཚུངས་ཀྱི་སེམས་འཚབ་བྱེད་ཡུལ་ཞིག་ཡོད་པ་འདི་ནི་རྒྱ་ནག་ཡིན། ལྷག་དོན་དུ་ལའེ་ཆིན་ཏེན་ལགས་ཀྱི་སྣེ་ཁྲིད་འོག་ཐའེ་ཝན་དང་རྒྱ་གར་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། དུས་རྒྱུན་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཡིན་ལུགས་བཤད་ཀྱི་ཡོད་ཀྱང། ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གིས་བཤད་པ་དེ་ངོས་ལེན་བྱེད་ཀྱིན་མེད་པ་མ་ཟད་གཞུང་འཛིན་ཚོགས་པ་དེ་ཉིད་ཀྱི་འདེམས་ཐོན་སྲིད་འཛིན་སྐུ་ཞབས་ལའེ་ཆིན་ཏེན་ལགས་ནི་ཐའེ་ཝན་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་ཞིག་ཡིན་པ་དང་འོས་བསྡུ་ཚར་བའི་རྗེས་ཁོང་གིས་ཡོངས་ཁྱབ་གཏམ་བཤད་གནང་བའི་ནང། ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ལ་ཞུ་རྒྱུར་དམངས་གཙོ་དང་མི་གཅིག་དབང་བསྒྱུར་ལམ་ལུགས་གཉིས་ཀྱི་ནང་ནས་ང་ཚོ་ནི་དམངས་གཙོའི་ཕྱོགས་སུ་ལངས་ངེས་ཡིན་པ་མ་ཟད་ཐའེ་ཝན་ནི་འཛམ་གླིང་གི་དམངས་གཙོའི་ཡུལ་ལུང་ཁག་དང་མཉམ་ལས་བྱས་ཏེ་འགྲོ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། འོན་ཀྱང་ཁ་སྔོན་སྲིད་འཛིན་གྱི་འོས་བསྡུའི་ཉིན་ཤས་གོང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ནི་ཞི་བདེ་དང་དམག་འཁྲུག་གི་གདམ་ག་ཞིག་རེད་ཅེས་བརྗོད་དེ་གལ་ཏེ་གཞུང་འཛིན་ཚོགས་པའི་འོས་མི་ལའེ་ཆིན་ཏེན་ལགས་སུ་རྒྱལ་ཁ་ཐོབ་པ་ཡིན་ན། དམག་འཁྲུག་ལངས་སྲིད་པར་ཐའེ་ཝན་ལ་འཇིགས་སྐུལ་བྱས་མིན་ལ་མ་ལྟོས་པར་ཐའེ་ཝན་མི་མང་ས་ཡ་ལྔ་དང་འབུམ་ལྔ་ལྷག་གིས་ལའེ་ཆིན་ཏེན་ལ་རྒྱབ་སྐྱོར་གྱི་འོས་ཤོག་བླུགས་ཏེ་ཁོང་ལ་རྒྱལ་ཁ་ཐོབ་ཡོད་པ་དང་ཕྱོགས་འགལ་གོ་མིན་ཏང་ཚོགས་པ་ཡི་སྲིད་འཛིན་འོས་མི་ཧའོ་ཡུའུ་དབྱི་ལགས་སུ་འོས་གྲངས་ས་ཡ་བཞི་དང་འབུམ་དྲུག་ཙམ་ལས་ཐོབ་མེད་པ་རེད། གཞན་ཡང་དེ་དང་ཕྱོགས་མཚུངས་ད་རེའི་འོས་བསྡུའི་ཁྲོད་ཐའེ་ཝན་འོས་འཕེན་པ་ཚོས་གྲོས་ཚོགས་འཐུས་མི་བརྒྱ་དང་བཅུ་གསུམ་འོས་འདེམས་བྱས་ཡོད་ཅིང་འོན་ཀྱང་ད་རེའི་འོས་བསྡུའི་ཁྲོད་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ལ་དེ་སྔ་ནང་བཞིན་གྲོས་ཚོགས་ནང་ཞབས་སྟེགས་མང་ཤོས་དེ་ཐོབ་མེད་པར་ཕམ་ཉེས་བྱུང་འདུག། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཐའེ་ཝན་མི་མང་གིས་ལོ་རྒྱུས་རང་བཞིན་གྱི་སྲིད་འཛིན་འོས་བསྡུའི་ནང་ཐེངས་དང་པོ་ཆ་ཤས་ལེན་པ་ནས་བཟུང་ད་བར་འོས་བསྡུའི་ལམ་ནས་ཡུལ་དེ་ཡི་སྲིད་འཛིན་རིམ་པར་བདམས་ཐོན་བྱུང་ཡོད་པ་རེད། ད་རེས་ཀྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུ་ཆེན་མོའི་ནང་ཐའེ་ཝན་གྱི་མི་སེར་ས་ཡ་བཅུ་བདུན་ལྷག་མཉམ་ཞུགས་གནང་ཡོད་པ་དང་ཐའེ་ཝན་ནི་འཛམ་གླིང་ནང་གློག་འདྲེན་ཕྱེད་གཟུགས semiconductor མང་ཤོས་ཐོན་སྐྱེད་བྱེད་མཁན་གྲས་ཤིག་ཡིན་པ་དང་ཆབ་སྲིད་ཀྱི་གནས་སྟངས་ཀྱང་ཛ་དྲག་ཡོད་པའི་རྐྱེན་གྱིས་འཛམ་གླིང་སྤྱི་ཡོངས་ཀྱིས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཀྱང་ཡིན་པ་རེད། བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། རེས་གཟའ་པ་སངས་རྣམས་ཉིན་ང་ཚོས་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ཞིག་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡོད། ལེ་ཚན་འདིའི་ནང་འཛམ་གླིང་ནང་གྲགས་ཆེ་བའི་མི་སྣ་དང་ས་གནས་ཁག་སྙན་སྒྲོན་ཞུས་ནས་རྣམ་པ་ཚོའི་མཁྱེན་རྒྱ་དང་བློ་སྐྱེད་འཕེལ་ཐབས་ཆེད་སྙན་སྒྲོན་ཞུ་གི་ཡོད་པས། ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདྲ་ཡོད་ན་དགའ་བསུ་ཞུ་གི་ཡོད་པས་རྣམ་པ་ཚོས། རེས་གཟའ་པ་སངས་ཉིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་ཁག་གསན་གནང་བར་ཐུགས་རྗེ་ཆེ་ཞུ་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས Tibet། ཞེས་བོད་ཀྱི་ཐ་སྙད་དེ་ཤིས་ཙང་ཟེར་བར་རྒྱ་སྐད་ཀྱི་ཐ་སྙད་དུ་གྲགས་ཆེན་པོའི་སྒོ་ནས་བརྗེ་བསྒྱུར་བྱེད་བཞིན་པའི་ཐད། བོད་ཀྱི་སྲིད་བྱུས་བསྟི་གནས་ཁང་གི་འགན་འཛིན་ཟུར་པ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱི་ཉམས་ཞིབ་ལྟར་ན། བོད་ཀྱི་ངོ་བོ་དང་རིག་གཞུང། ལོ་རྒྱུས་དང་བཅས་པ་རྩ་མེད་བཟོ་བའི་ཐབས་བྱུས་ཤིག་ཏུ་འགྲེལ་བརྗོད་གནང་གི་འདུག་ལ། ཁོང་གིས་འདི་འབྲེལ་དཔྱད་རྩོམ་ཁག་ཅིག་སྤེལ་ཡོད་པ་རེད། གནད་དོན་གླེང་མོལ་གྱི་ལས་རིམ་ནང། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་དང་ལྷན། ཁོང་གི་དཔྱད་རྩོམ་གྱི་ནང་དོན་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་ཀྱི་ཨིན་ཡིག་མིང་ཚིག Tibet འདི་ཉིད་རྒྱ་སྐད་ཀྱི་ཐ་སྙད་ཤིས་ཙང་དུ་བསྒྱུར་བའི་རྒྱབ་ལྗོངས་ཀྱི་འཕེལ་རིམ་གྱི་ཐད་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་དེའི་ཐོག་ལ། ད་ལྟ་འདས་པའི་ལོ་གཅིག་ནང་ལོགས་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་སྲིད་བྱུས་ཀྱི་ཆ་ནས་འགྱུར་བ་ཆེ་ཤོས་འདྲ་པོ་ཅིག་གི་མི་རིགས་རྩ་མེད་བཟོ་གི་ཟེར་ཡ་དང་བོད་ཀྱི་གནས་བབ་དེ་གོ་རྟོགས་མེད་པ་གོ་ཡ་མེད་པ་ཞིག་བཟོ་ཡ་རྒྱལ་སྤྱིའི་ཐོག་ལ་དེ་འདྲ་བཟོ་དགོས་ཟེར་དེ་འདྲ་གི་གནས་ཚུལ་ཆེ་ཁག་ཁ་ཤས་བྱུང་ཡོད་རེད་དེའི་ནང་ནས་ད་ད་ལྟ་དབྱིན་ཇིའི་ནང་ལ་ཡ Tibet ཞེས་བོད་ཀྱི་ཐ་སྙད་དེ་རྒྱ་ཡིག་གི་ད་ཤིས་ཙང་ཟེར་དེ་ལ་ཡ།

བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟུར་པ་དང་དྲིལ་བསྒྲགས་དྲུང་ཆེ་ཟུར་པ། ད་ལྟའི་སྐུ་ཚབ་དོན་གཅོད་ཉི་ཧོང་ནང་གི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་གདན་འདྲེན་ཞུས་བྱས་ཨ་ནི། ཁོང་གིས་ད་ལྟ་འདིའི་སྐོར་ལ་ཡང་དཔྱད་རྩོམ་རྒྱས་པོ་ཞིག་སྤེལ་གནང་ཤག་འདི་དང་འབྲེལ་བྱས་ང་ཚོ་བཀའ་འདྲི་ཞུ་གི་ཡིན། ཨ་ནི་དང་པོ་དེ་ཚེ་དབང་ལགས་ད་ལྟ། པེ་ཅིང་ནང་ལོགས་ལ་སྔ་ལོ་བོད་རིག་པའི་ཚོགས་འདུ་ཅིག་ཚོགས་གནང་སོང་ང་ཚོགས་འདུ་ཐེངས་བདུན་པ་ཟེར་བྱས་དེའི་སྐབས་ད་ལྟ་འདིའི་སྐོར་དེ་བོད་ཟེར་དེ་ཤིས་ཙང་ལ་ཕབ་སྒྱུར་གྱི་བཀོལ་སྤྱོད་བྱེད་སྟངས་སྐོར་དེ་བཀའ་མོལ་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་ཡོད་པ་འདྲ། དེ་ག་རེ་བྱས་ནས་བྱུང་བ་རེད་དེ་འཕེལ་རིམ་འདྲ་བོ་དེ་ག་རེ་རེད་དེ་ཚོགས་འདུ་དེ་ནང་ལ་ཡང་ཅིག་དེ་འདྲས་གླེང་དགོས་ཡག་གི་རྒྱུ་རྐྱེན་འདྲ་བོ་ཅིག་འདི་ག་རེ་ཡིན་ན་ཕར་ཅིག་གསུངས་ད་ལོ།
རེད་ད། ཕྱི་ཟླ་བརྒྱད་པའི་གི་ཏ་རིག་བཅུ་བཅུ་བཞི་བཅོ་ལྔ་ཉིན་མ་གཉིས་ཙམ་རིང་ཁར་ཁོ་ཚོས་རྒྱ་ནག་གི་བོད་རིགས་པེ་ཅིན་རྒྱལ་སྤྱིའི་བོད་རིག་པའི་གི་བགྲོ་གླེང་ཟེར་བ་དེ་ཚོ་བཙུགས་ཡོད་རེད། ད་དེའི་ནང་ལོགས་ལ་ཕྱི་ནང་བལ་དེ་ཁོ་རང་ཚོས་ལབ་ཡས་བྱས་པ་རེད་ན་ཨ་ནི་ཕྱིའི་རྒྱལ་ཁབ་དང་ཨ་ནི་རྒྱ་ནག་རང་དང་བོད་རང་གི་མཁས་པ་ཁག་སུམ་བརྒྱ་ཉི་ཤུ་དང་ཨ་ནི་ཕྱི་ལོགས་ནས་བཞི་བཅུ་མི་སྣ་བཞི་བཅུ་ལྷག་ཙམ་སླེབས་ཡོད་ཟེར་འདིའི་ནང་ལོགས་ཁོ་རང་ཚོ་ལྟོས་ཡས་དེ་ཚོ་ཚང་མ་གཅིག་ལ་བལྟས་ཡོང་དུས་ཙམ་པ་རྗེས་ལ་ཚགས་པར་ཁག་དང་བརྒྱུད་ལམ་ཁག་དང Global Times རེད་ཨ་ནི CGTN རེད China's Tibet རེད Xinhua News རེད་བལྟས་ཡོང་དུས་ཙམ་པ་མང་པོ་ཞིག་ལ་བགྲོ་གླེང་དེ་ག་རེ་བྱས་དེ་བོད་པའི་གི་རིག་པའི་སྒང་ལ་དཔྱད་ཞིབ་ལས་ལྷག་བས་ཀྱི་བོད་པའི་གི་མིང་འདི་ད་གོ་ནོར་ཞུགས་ཟེར་འདུག་བོད་ཟེར་མཁན་འདི་དཔེ་ཆའི། ཡོད་མ་རེད་དེ་ལས་བུད་དེ་ང་ཚོས་ཀྱི་བོད་ཀྱི་གི་ཚབ་ལ Tibet ལབ་ཡས་དེ་གི་ཚབ་དེ་ལ་ཤིས་ཙང་ལབ་ཡས་དེ་བྱེད་ན་ཁོ་མཐུན་པ་ཅིག་དང་ཡག་ག་ཆགས་ཀྱི་འདུག་ཞེས་བྱས་དེ་འདྲའི་བགྲོ་གླེང་ཤུགས་ཆེན་པོ་ཅིག་བྱས་པ་དང་མཉམ་པོ་ལ་ཨ་ནི་རྒྱ་ནག་ནང་ལོགས་ལ་ཨ་ད་པེ་རྒྱལ་སྤྱིའི་ནང་ལོགས་ལ་བོད་ཀྱི་ནང་ལོགས་རྒྱ་ནག་གི་ཨ་ནི་བོད་པའི་གི་གཏན་འཇགས་སློབ་གྲྭ་འདི་བཙུགས་བྱས་སྤུ་གུ་ཚོ་ལ་རིག་གཞུང་དང་སྐད་ཡིག་ཚང་མ་བཙུགས་རྩ་མེད་བཟོ་གི་འདུག་ཟེར་ཡས་དེ་ཚོ་ཅིག་གོ་ནོར་ཤག་དེ་ཚོ་བུད་དེ་ཁུངས་དག་པོ་ཡིན་མིན་གྱི་དེ་འདྲའི་འདྲི་གཞི་ཞིག་བྱས་པ་འདུག་བྱས་བསྡད་ཡོད་རེད་ད་དེ་ཚོ་ཚང་མ་ག་རེ་རེད་ཟེར་ན། ཁོ་ཚོས་ཀྱིས། ད་ངས་དཔྱད་རྩོམ་དེ་ལ་བྲིས་པ་ནང་བཞིན་གྱི། རྒྱ་ནག་གཞུང་གིས་ལབ་དགོས་ཡས་ཀྱི་ཅ་ལག་འདི། ཁོ་རང་ཚོ་ཐད་ཀར་ལབ་ཡས་དང་དེ་ཚོ་ལས་ལྷག་བས་ཀྱིས། མཁས་པ་དེ་འདྲས་ཀྱི་བགྲོ་གླེང་ནང་ལོགས་བླུགས་བྱས་ཁོ་ཚོས་བེད་སྤྱོད་བྱེད་ཀྱི་འདུག་ག། ད་འདི་ནང་ལྷག་པར་དུ་སྡུག་ཅག་དེ་ག་རེ་རེད་ཟེར་ན་ད་ལྟ་བར་དུ་ཁོ་ཚོས་ཀྱིས་ལོ་བདུན་ཅུ་རིང་ག་ལ། བོད་དེ་ནི་དབང་བསྒྱུར་བྱས་ཏེ་སྤྱིར་བཏང་ཕྱིའི་གི་ས་དང་མི་དང་དེ་ཚང་མ་ལ་དབང་བསྒྱུར་ཤུགས་ཆེན་པོ་ཞིག་བྱས་ཐུབ་ཡོད་རེད་ཟེར་ནའི། འདི་ན་བོད་མིའི་ཀྱི་སེམས་དང་བོད་མིའི་ཀྱི་རང་དབང་གྱི་ནུས་པ་དང་བོད་མིའི་ཀྱི། ཅིག་གི་ངོ་བོ་འདི་ལ་ཁོ་ཚོས་དབང་སྒྱུར་བྱེད་ཐུབ་ཡོད་མ་རེད་ད་དེ་དབང་སྒྱུར་བྱེད་མ་ཐུབ་དུས་ཙམ་པ་ད་མཐའ་དོན་ག་རེའི་སྒང་ལ་སླེབས་ཡོད་ཟེར་ན་བོད་ཟེར་མཁན་མིང་ཁོ་རང་མེད་པ་བཟོ་ཡས་དང་གཅིག་དེ་ནས་བོད་སྐད་ཟེར་ཡས་དང་བོད་མི་རིགས་ཟེར་ཡས་དེ་མེད་པ་བཟོས་པ་རེད Tibet དང Tibetan ལབ་ཡས་ཚིག་དེ་མེད་པ་བཟོས་པ་རེད་ཟེར་ན་ཟེར་བྱས་འདི་འདྲ་གི་སྲིད་ཇུས་ཅིག་རེད་དེ་སྲིད་ཇུས་དེ་པེ་ཅིང་གི་མཁས་པའི་བགྲོ་གླེང་ཞེས་མིང་བཏགས་བྱས་དེའི་ནང་ལོགས་ལ་ཨ་ནི་མཁས་པ་ཁག་དེ་འདྲ་མང་པོ་ཞིག་འདི་འདྲ་ཞིག་ལབ་ཀྱི་འདུག་ཟེར་ལབ་ད་ཡིན་ནའི་དེའི་རྗེས་དེ་ལ་ཨ་ནི་ང་ཚོ་ང་རང་ཚོས་འདི་ཡོད་རོ་ད་ལྟ་བར་དུ་ང་ཚོའི་བོད་མིའི་སྒྲིག་འཛུགས་ཐོག་ནས་རྒྱ་ནག་གི་ཡང་དག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཁོ་ཚོའི་གཉིས་པོ་འབྲེལ་བ་བྱས་ཏེ་བོད་རྒྱའི་དཀའ་རྙོག་སེལ་ཡ་ཆེད་དུ་འཐབ་ཕྱོགས་གཅིག་གྱུར་ཐོག་ནས་ཡིན་པར་བརྗོད་ན་དེའི་གི་བགྲོ་གླེང་དེ་ཡག་པོ་ཅིག་བདག་པོ་བརྒྱབ་རྗེས་ཨ་ནི་ད་མ་འོངས་པ་ལ་ཅིག་བོད་ཟེར་མཁན་དེ་མེད་པ་བཟོས་རྗེས་དེའི་ཚབ་ལ། TIBET Tibet ལབ་ཡ་དེ་མེད་པ་བཟོས་རྗེས་རྒྱ་ནག་གི་ཤིས་ཙང XIZANG དེ་བེད་སྤྱོད་བྱས་འོང་འདུག་ཟེར་གྱི་འདུག་བྱས། ད་དེ་ལ་ང་ཚོས་ངེས་པར་དུ། གདོང་ལེན་ཤུགས་ཆེན་པོ་ཞིག་དང་ཨ་ནི་རྒྱལ་སྤྱིའི་ཐོག་ནས་ཡིན་པར་ན་སྐད་འབོད་ཤུགས་ཆེན་པོ་མ་བྱས་པར་ན་ཁོ་ཚོས་འདི་ལག་བསྟར་བྱེད་ཀྱི་རེད། ལག་བསྟར་བྱས་པར་ན་ག་རེ་ཆགས་ཀྱི་རེད་ཟེར་ན་བོད་ཟེར་མཁན་དེ་ཨིན་ཇིའི་ཚིག་ཐོག་ནས་མེད་པ་ཆགས་འགྲོ་གི་རེད། འོ་དེ་འདྲ་ཆགས་ན་འགྲིག་གི་མི་འདུག་ཨ་བོད་ཀྱི་ཐོག་ལ་ལོ་རྒྱུས་ཐོག་ལ་ཡིན་པར་ན Tibet ལབ་ཡ་དེ་སྙིང་དབང་དུ་ཡོད་ཅེས་པ་ཞིག་རེད། དེའི་བྱུང་ཁུངས་དེ་ག་འདྲས་ཆགས་ཡོད་ཟེར་ན Tibet དེ་སྔ་མོ

དུས་རབས་བཅོ་བརྒྱད་བཅུ་དགུ་ནང་སླེབས་ཡོད་ཅེས་བྱས་དེ་དུས་ཙམ་པ་བོད་ཟེར་མཁན་དེ་ཁུངས་དག་པ་ཞིག་ཡིན་པ་ཅིག་ང་ཚོས་གསལ་བོ་ཞིག་ལབ་བྱས་ཏེ་རྒྱ་ནག་ཐོག་ནས་ཡིན་པར་དེ་འདྲའི་འགྱུར་བ་བཏང་ཡས་ཀྱི་འཆར་གཞི་བྱེད་ཀྱི་ཡོད་པ་རེད་ན། བྱས་པ་རེད་ན་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་ཅིག་ང་ཚོ་ཚང་མས་ཀྱིས་གསལ་བོ་ཞིག་གསལ་སྟོན་བྱས་རྗེས་ངོ་རྒོལ་མ་བྱས་པ་རེད་ན་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་རེད་བསམ་གྱི་འདུག་ནའང།
ད་ལྟ Tibet ཟེར་ཡ་ཐུ་བྷོད་ཟེར་ཡ་དང Tuphen ཟེར་ཡ་དང་དེ་གའི་ཚིག་འདི། ཤིས་ཙང་ཟེར་ཡ་དེ་རྒྱ་མིའི་ཐ་སྙད་ལ་ཕར་བསྒྱུར་ཡ་འདི་གི་རྒྱབ་ལྗོངས་དམིགས་ཡུལ་ག་རེ་རེད། རྒྱབ་ལྗོངས་དམིགས་ཡུལ་ད་ལྟ་ཁོ་རང་ཚོ་འགྲེལ་བཤད་ག་རེ་བརྒྱབ་ཡོད་ཟེར་ན་ད་ལྟ་ཕྱི་ལོགས་ཕྱིའི་རྒྱལ་ཁབ་ཐོག་ནས་ཏི་པེད་ཅེས་ལབ་དུས་ཙམ་པ་དེ་ཚང་མ་ཨ་ནི་བོད་ད་ལྟ་འཐབ་ཕྱོགས་གཅིག་གྱུར་ཁོངས་ནས་ག་རེ་ལབ་ཡོད་ཟེར་ན་ཏི་པེད་ཅེས་ལབ་དུས་ཙམ་པ་ཏཱ་ལའི་རུ་ཚོགས་ཀྱིས་ཨ་ནི་ད་ལྟ་ལབ་བཞག་པའི་གི་བོད་ཆེན་པོ་ལབ་ཡ་དེ་ལ་གོ་གི་འདུག་དེ་ཚོ་བོད་ཟེར་མཁན་དེ་ག་ཟེར་ཡ་དེ་ག་རེ་ཟེར་ན་ད་ང་ཚོའི་གི་དེ་སྲིད་དང་བོད་ཟེར་དུས་གོ་དགོས་ཡ་དེ་ཁོ་མོ་ཞིག་ན་ག་རེ་རྒྱལ་སྤྱིའི་ག་རེ་གོ་དགོས་ཀྱི་ཡོད་ཟེར་ན། Tibet Autonomous Region བོད་རང་སྐྱོང་ལྗོངས་དེ་གོ་དགོས་ཀྱི་ཡོད་རེད། དེ་ནས་བོད་ཟེར་དུས་ཕྱི་ལོགས་ཀྱི་འཛམ་བུ་གླིང་གི་གོ་ཡ་དེ་ཏཱ་ལའི་རུ་ཚོགས་ཀྱི་གོ་ཡ་དེ་དེ་བོད་ཆེན་པོ་དེ་ལ་གོ་གི་འདུག་ཟེར་གྱིན་ལབ་ཡོད། དེ་དུས་ཙམ་པ་ཁོ་ཚོས་ག་རེ་ཟེར་གྱི་ཡོད་ཟེར་ན། རྗེས་མ་བོད་ཟེར་མཁན་དེ་ཡོད་མ་རེད། ག་རེ་ཡོད་རེད་ཟེར་ན། བོད་རང་སྐྱོང་ལྗོངས་འདི་ཤིས་ཙང་རེད། འདི་རེད། ཞེས་ཁམས་ཨ་མདོ་དང་དེ་ཚོ་རེད་འདི་ཡོད་ཡོད་མ་རེད་དེ་ཚོ་རེད་དེ། ཞིང་ཆེན་བཞིའི་ནང་ལོགས་ཐིམ་བྱས་ཏེ། མཚོ་སྔོན་དང་ཟི་ཁྲོན་དང་ཀན་སུའུ་དང་ཡུན་ནན། ཕྱིས་སུ་ང་ཚོས་འདི་ལ་གདོང་ལེན་ཡག་པོ་ཡག་པོ་མ་བྱས་ན་ག་རེ་ལབ་གི་རེད་ཟེར་ན། ད་ལྟའི་མི་རབས་འདི་ཚོ་ད་ག་ལ་ག་ཚོད་འགོ་ཚོས་གི་རེད་དེ་དེའི་ཆ་གཞོན་སྐྱེས་མང་པོ་ཞིག་ཡར་སླེབས་པ་རེད་ན་བོད་ཟེར་མཁན་འདི་ཁོ་མི་འདུག་ཨ། དེ་བས་སྐད་ཡོད་སྐྱོ་འདི་རང་སྐྱོང་ལྗོངས་ཤིས་ཙང་གི་རེད་ཤག་དེ་ནས་བོད་དེ་ཁ་ཤས་ཅིག་ནས་གི་དེ། མཚོ་སྔོན་ལ་འདུག་ཟི་ཁྲོན་ལ་འདུག་ཀན་སུའུ་ལ་འདུག་ཡུན་ནན་ལ་འདུག་ཏི་པེད་ལབ་ཡ་དེ་ག་བ་ཡོད་རེད། ཟེར་ས་རུ་ཆགས་འགྲོ་གི་རེད་གསུངས། དེ་ན་འོ་འདི་མ་ཡོང་ཡའི་ཆེད་དུ་ལ། འོ་འདི་འོ་འདི་འདི་གི་ཆེ་སྲིད་ཇུས་ཟིན་བྱས་རྒྱ་ནག་གི་ག་རེ་བྱེད་ཀྱི་ཡོད་ཟེར་ན་ཏི་པེད་ལབ་ཡའི་ཚིག་འདི International ཟེར་རྒྱལ་སྤྱིའི་གི་ཅིག་བགྲོ་གླེང་བྱས་དང་མིང་འདི་ཁོ་རང་ནས་བཏོན་བཞག་པ་རེད་ཅེ་ན། ཨ་ནི་འདི་བཏོན་ཡས་ཀྱི་ཆེད་དུ་ལ་ད་ལྟ་དཔེ་བཞག་བྱས་ན་འདི་རེད། ད་ལྟའི་གི་རང་སྐྱོང་ལྗོངས་ཀྱི་རྒྱ་དམར་དམར་ཤོག་གི་དྲུང་ཆེ་དེ་སུ་རེད་ཟེར་ན་ཁོ་རང་འདི་རེད་ཁ་ཟ། ཝང་ཅུན་ཤན། Wang Junzheng། ཁོ་རང་འདི་ཕྱི་ཟླ་ཟླ་གཉིས་ཕྱི་ཟླ་མ་རེད་ཉིས་སྟོང་ཉིས་སྟོང་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བཅུ་པ་ནས་དྲུང་ཆེར་བསྐོས་པ་རེད་ཁོ་རང་འགོ་དང་པོ་སྐད་ཆ་ཞིག་དེ་ག་རེ་ལབ་ཡོད་ཟེར་ན། ང་ཚོའི་གི་གཞུང་འབྲེལ་ཡིག་ཆ་ཁག་དང་གསལ་བསྒྲགས་ཁག་ནང་ལོགས་ལ་བོད་ཟེར་མཁན་དེ་ཚིག་ཐ་སྙད་དེ་བེད་སྤྱོད་བྱེད་ཀྱི་མེད་གདའ།

རྒྱ་ནག་གི་གཞུང་འབྲེལ་གྱི་ཚགས་པར་དང་དེ་ཚོ་ཚང་མའི་གི་ཡིན་པར་བྱས་ན་ད་འདི་མུ་མཐུད་ནས Global Times ཀྱིས་བྱེད་ཀྱི་ཡོད་པ་ནང་བཞིན་གྱི་ཤིས་ཙང་རང་འབྲི་དགོས་ཀྱི་འདུག Tibet ལབ་ནས་འབྲི་རྒྱུ་མི་འདུག Tibet ལབ་ཡས་དེ་ཨེ་ནི་རྒྱལ་སྤྱིའི་ཐོག་ནས་དེ་ཏཱ་ལའི་རུ་ཚོགས་ཐོག་ནས་ཨེ་ནི་ཚུ་ང་ཚོ་ལ་གོ་ནོར་ཐེབས་ཡའི་ཆེད་དུ་བེད་སྤྱོད་བྱེད་རྒྱུ་ཞིག་རེད་ཟེར་ཆེད་དུ་འདི་ལ་བསྐུར་བ། དེ་ཚོ་ཁོ་ཚོའི་གི་དམ་ཚིག་ཚགས་པར་ཁག་ནང་ལོགས་ལ་ཨེ་མང་པོ་ཞིག་གི་དོད་ལེན་ནང་ལོགས་འདི་ལ་འདི་འདི་འདྲ་ཞིག་ལབ་ཡོད་རེད་དེ Global Times ནང་ལོགས་སུབ་བྱེད་འདི་བྱེད་གི་འདུག་གཞན་པ་ཚོས་རང་ཅག་བེད་སྤྱོད་བྱེད་གི་འདུག་དེ་ཚོ་འདིའི་རིགས་འདི་མ་བྱུང་བ་བྱས་ཏེ་ད་ལྟའི་འདི་ད་ནས་བཟུང་བྱས་མུ་མཐུད་བྱས་ང་ཚོས་འགྱུར་བ་བཏང་ན་ག་འདྲ་འདུག་ད་ལྟ་ཁོ་ཚོ་ཐག་གཅོད་བྱས་ཡོད་རེད་ས་ཐག་གཅོད་བྱས་ཡོད་མ་རེད་ཡིན་ན Global Times དང

ལྷག་པར་དུ་ད་ལྟ་ངའི་རྩོམ་འདི་པོ་ལ་ག་རེ་བྲིས་ཡོད་ཟེར་ན་ཁོ་རང་ཚོས་ལབ་ཡ་དེ་ག་རེ་ལབ་ཡོད་ཟེར་ན Tibet ཅེས་ལབ་པ་རེད་ཟེར་ན། ད་ལྟ་ཏཱ་ལའི་རུ་ཚོགས་ཀྱིས་ཨེ་ནི། བོད་ཆེན་པོ་ཟེར་ལབ་ཡ་ཅིག་ད་ལྟ་ང་ཚོས་ངོ་འདི་རེ་ད་གོ་གོ་དགོས་རེད་དེ་བྱས་པ་རེད་ཟེར་ན་ཨེ་རྒྱལ་སྤྱིའི་ནང་ལ་དང་བོད་ནང་ལོགས་ལ་བལྟས་དེ་མགོ་རྙོག་ཞིག་ཆགས་འགྲོ་གི་འདུག་དེ། ཏག་ཏག་ཞིག་བསྡད་ཀྱི་མི་འདུག་ཟེར་ལབ་ཡོད་ཡིན་ནའི། ང་ཚོས་ཀྱིས་ད་ལྟ་བར་དུ་ཨེ་འཐབ་རྩོད་བྱེད་རྒྱུའི་ཐོག་ལབ་པའི་ཐད་བོད་དོན་དཀའ་རྙོག་སེལ་ཐུབ་ཐབས་ལ་སྐད་ཆ་བཤད་བསྡད་ཡོད་རེད། ཡིན་ནའི་ཐབས་སྐྱོ་བ་ཞིག་ལ་བོད་དོན་འདི་འཐབ་རྩོད་བྱེད་རྒྱུའི་གྱི་ག་རེ་ཧ་གོ་ཡོད་མ་རེད་ཟེར་ན་བོད་ཟེར་མཁན་གྱི་ཆོལ་ཁ་གསུམ་ནས་གྲུབ་པ་འདི་ཁོ་ཚོས་ཨ་མདོ་བོད་དེ་ཁས་ལེན་བྱེད་ཀྱི་ཡོད་མ་རེད། ཁོ་ཚོས་ད་དུ་དེ་ཤེས་བཞིན་འདུག་ལ། ཧ་གོ་གི་མེད་མདོག་མདོག་བྱས་བྱས་ཨེ་ཤིས་ཙང་ལབ་ནས་བེད་སྤྱོད་བྱས་བསྡད་ཡོད་རེད། བོད་ཟེར་མཁན་འདི་དབུས་གཙང་བྱས་ཨ་མདོ་བྱས་ཁམས་དེ་ཆོལ་ཁ་གསུམ་ནས་གྲུབ་པའི་བོད་དེ་ཡིན། ཨེ་ང་ཚོས་ཀྱིས་ཉིས་སྟོང་བརྒྱད་ནང་ལོགས་ལ

བོད་ཀྱི་བུ་བེད་ཀྱི་སྐོར་ལ་ལབ་པའི་དེ་ཏུ་ཧྥན་དང་ཏུའུ་བོད་ཞེས་ལབ་ཀྱི་ཡོད་དེ་རྩོམ་པ་དེའི་ནང་ལོགས་ལ་ཏུའུ་ཧྥན་དང་ཏུའུ་བོད་དེ་ལབ་པར་བྱས་ན་ང་ཚོས་འདི་བོད་བསྒྱུར་ནང་ལ་བྱས་པར་བྱས་ན་བོད་ཆེན་པོ་ལབ་པའི་གཅིག་འདི་འདི་ཆགས་ཀྱི་ཡོད། ཕྱི་ཐང་པའི་དེ་རྒྱལ་ཁབ་ག་རེ་ཡིན་པར་བྱས་ན་གཅིག Great Tibet ཟེར་ད་གཅིག་སོ་སོའི་ལུང་པ་དེ་ཆེ་བསྟོད་བྱས་བྱས་དེ Great ཟེར་མཁན་དེ་བེད་སྤྱོད་བྱེད་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ལྟ Greater Tibet ལབ་ཡས་དེ་ཁོང་ཚོའི་གི་སྔ་མོ་ནས་བོད་ང་རང་བོད་པའི་ཆ་ནས་བལྟས་པར་བྱས་ན་དེ། ཆོལ་ཁ་གསུམ་ལས་གྲུབ་པའི་གི་བོད་དེ་རེད་མ་གཞི་འདིར་ཆེན་པོ་ཡང་གང་ཡང་ཡོད་མ་རེད་ཆུང་ཆུང་ཡང་གང་ཡང་ཡོད་མ་རེད་དེ་ཟེར་གི་ཐ་སྙད་དེ་བོད་ཟེར་ཡས་དང Tibet ཟེར་ཡས་དེ་དཔེ་ཆ་བཞག་ན་ག་ཚད་ཞིག་ངས་ཞུས་པ་ནང་བཞིན་ཡིན་པ་དེ། Tupat དང Tibet དང Tufan དང Tubet ནས་བྱུང་བ་རེད་འདི་བྱུང་རྒྱུ་དེ་དེ་ཚོ་གསུམ་དེ་ག་རེའི་ཐོག་ནས་བྱུང་རེད་ཟེར་ན་ཆོལ་ཁ་གསུམ་ལས་གྲུབ་པའི་བོད་དེ་ལ་དེའི་མིང་མིང་དུ་བྱུང་བ་རེད་བ། ཡིན་ན་ཤིས་ཙང་ལབ་པའི་ཚིག་དེ་ག་དུས་བྱུང་རེད་ཟེར་ན་མན་ཇུ་རྒྱལ་རབས་སྐབས་ལ་བྱུང་བ་རེད་དེ། བོད་ཀྱི་སྤི་རེད་ཨ་མདའ་ད་ལྟ་རང་སྐྱོང་ལྗོངས་ལ་གོ་བས་སྤྱི་བོ་གཅིག་ཏུ་ཕྱུངས་ཡོད་དེའི་རྩོམ་པ་བོད་ཟེར་ཡས་དེ་དང་ཏི་པེད་ཟེར་ཡས་ཀྱི་མིང་ཐ་སྙད་འདི་ཞི་ཙང་ལས་སྔ་སྔོན་ལ་བྱུང་ཡོད་རེད་ལྷག་པར་དུ་འདི་ང་ཚོའི་འདི་ཡོ་རོབ་ཨི་ཏ་ལིའི་གི་འདི་མར་ཀོ་པོ་ལོ་ཁོ་རང་གི་དེ་ནས་རྒྱ་ནག་ཨེ་ཤི་ཡའི་ཁག་ལ་མང་པོ་སྐོར་ར་བརྒྱབ་འདི་འདྲ་བྱས་ཡོད་རེད་འདི་ཁོ་རང་གི་ཚིག་ནང་ལོགས་བེད་སྤྱོད་བྱས་ག་རེ་བྱས་ཟེར་ན་བོད་ཡོངས་ཆོལ་ཁ་གསུམ་འདི་ལ

འདིས་བོད་པེ་ཅིང་བོད་རིག་པའི་ཚོགས་འདུ་ཞེས་ལབ་པའི་འདི་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ཞེས་ལབ་པ་རེད་ཅེ་ན། ཏཱ་ལའི་རུ་ཚོགས་དང། ཨ་ནི་སྔ་མོ་བོད་ཀྱི་ཞིང་བྲན་རིང་ལུགས་ཀྱི་གདོང་དམར། གཅིག། ཚང་མ་དེ་ཕྱི་ལོགས་ལ་གསལ་པོ། རྒྱལ་སྤྱིའི་ནང་ལོགས་ལ་གསལ། གསལ་བསྒྲགས་བྱས་ནས་གཅིག། དེ་ནས། གཅིག་གི་རྒྱ་ནག། དམར་ཤོག་སླེབས་རྗེས་བོད་ནང་བོད་བཅིངས་འགྲོལ་བཏང་རྗེས་བོད་ནང་ཡར་རྒྱས་ག་རེ་བྱས་བཏང་ཡོད་མེད། དེ་ཚོ་ཚང་མ་ང་ཚོ་གསལ་པོ་བཟོ་ཡ་ཆེད་དུ་ལ་འདི་ཚུགས་ཀྱི་ཡོད་ཟེར་ཏེ་བོད་རྙིང་མ་གི་ལུགས་ཀྱི་ཡིག་ཆའི་ནང་ལ་འདི་འདྲ་ཡོད། ཡིན་ནའི་འདི་མིང་འདི་ལ་བོད་རིག་པའི་ཚོགས་འདུ་ཞེས་ཡོད། དེའི་ནི་བཙུན་པ། དེ་བསྒྲགས་གཏམ་འདི་འདྲ་སྤེལ་ཆེད་དུ་ལ་བོད་རིག་པའི་ཚོགས་འདུ་ཚོགས་ཡ་དེ་ཚོའི་སྤྱི་བཏང་འདི་འདྲ་པོ་ཡོང་མ་སྲིད་པ་ཅིག་རེད། དེ་ཚོ་ཁོ་ཚོ་བེད་སྤྱོད་བྱས་ཏེ། ཅིག་མཁས་པ་ཁག་འདི་འདྲ་དང་ཕྱི་ལོགས་གི་མཁས་པ་ཁག་ཚོ་སྐད་བཏང་རྗེས། དེ་ནས་ཁོ་རང་ཚོས་བསྒྲགས་གཏམ་སྤེལ་ཡས་དང། འདི་དཀའ་ཡས་ཐམས་ཅད་རྙེད་ནས་འདི་ག་རེ་རེད་ཟེར་ན། དངོས་གནས་བཤད་ན་མིང་འདི་དངོས་གནས་གཅིག་ག་རེ་ཟ་རེད་དེ་ཨིན་ཇི་ནང་ལ་བསྒྱུར་བ་དེ་ནི་འདྲ་པོ་འདྲ་པོ་བྱས་ཡོད་རེད་ད། དེ་བོད་རིག་པའི་ཡང་སྟེ་སྤྱི་ཡོངས་འཛམ་བུ་གླིང་ནང་ལོགས་ལ་རྒྱལ་སྤྱིའི་བོད་རིག་པའི་མཐུན་ཚོགས་ཞེས་ལབ་པའི International Association for Tibet Studies ལབ་པའི་རྙིང་མ་འགོ་དང་པོ་བས། བདུན་ཅུ་དོན་དགུ། England ལ་འགོ་བཙུགས་རྗེས་ད་ལྟ་ཡིན་པ་བྱས་ན་ཚར་འགའ་ཤས་ཤིག་ཚུགས་བྱས་འགྲོ་བསྡད་ཀྱི་ཡོད་རེད། དེའི་ནང་ལོགས་ལ་ཡིན་པ་བྱས་ན་མང་ཆེ་བོད་པའི་གི་འཛམ་བུ་གླིང་རྒྱ་ནག་ནས་རེད་བོད་ནས་རེད་ཚང་མ་ནི་རྒྱལ་སྤྱིའི་ནང་ལོགས་ནས་བོད་རིག་པ་མཁས་པ་ཚོ་འཛོམས་རྗེས་སོ་སོས་གི་ཅིག་དཔྱད་རྩོམ་འདི་ཚོ་བཀྲམ་ཡས་དང་རང་དབང་ཐོག་ནས་སྐད་ཆ་བཤད་གོ་སྐབས་ཡོད་རེད། ད་དེ་ལ་ཁ་གཏད་བྱས་ཕྱིར་དུ་རྒྱ་ནག་གིས་ཨ་ནི་དེ་ཨ་འདྲ། ཁོ་ཚོས་ཀྱིས་པེ་ཅིང་བོད་རིག་པའི་ཚོགས་འདུ་ལབ་ཡས་ཀྱི་འགོ་བཙུགས་པ་ཞིག་འདུག་ཅེས་གསལ་པོ་ཤར་ལེ་སྟེང་ནས་ཁ་གཏད་དེ་ཕར་ལ་གཅོག་གི་རེད་གཅོག་གི་ཡོད་མ་རེད་དེ་ཡིན་ནའི་ཡིན་པའི་དེ་རྒྱ་ནག་གི་ད་ལྟའི་བར་དུ་སྲིད་ཇུས་དེ་ག་རེ་རེད་ཟེར་ན་ག་རེ་ཡིན་པར་སྐྱག་རྫུན་ག་རེ་ཞིག་ལབ་དགོས་ཀྱི་ཡོད་པ་རེད་ཟེར་ན་དང་པོ་དེ་གཅིག་ལབ་བཞག་གི་རེད་དེ་ནས་ཨུ་ཚུགས་རྒྱབ་ནས་ཨུ་ཚུགས་རྒྱབ་རྒྱབ་དེ་བསྡད་པ་རེད་ཟེར་ན་ག་ལེ་བྱས་ནས་ཁོ་བོད་དེ་ནི་ཁོ་གཅིག་པོའི་གཤིས་ལུགས་ཅིག་ཆགས་འགྲོ་གི་རེད་ཟེར་གྱི་ལབ་ཀྱི་ཡོད་རེད་དེབ་ཁག་མང་པོ་ཅིག་རྒྱ་ནག་གི་ཡང་ད་མིང་བཏགས་ཡག་གི་རྒྱུ་མཚན་དེ་དཔེ་བཞག་ན་ཨ་རུ་ན་ཅལ་གྱི་ས་ཆ་ནང་ལོགས་ལ་ཡིན་པ་རེད་ན་ས་ཆ་བཅོ་ལྔ་ཞིག་ལ་ཁོང་ཚོའི་གི་ཁོ་རང་ཚོ་མིང་བཏགས་བཞག་ཡོད་རེད་མིང་བཏགས་ནས་ལ་ད་ལྟ་བར་ད་ལྟ་དམིགས་བསལ་གང་ཡང་ཡོད་མ་རེད་དེ་ལ་ང་ཚོ་རྒྱ་གར་གཞུང་ཐོག་ནས་ཡིན་པ་རེད་ན་ངོ་རྒོལ་ཤུགས་ཆེན་པོ་ཞིག་བྱས་ཡོད་རེད་དེ་ཡིན་ན་འདུག་སེ་བཞག་བཞག་པ་རེད་ན་རྗེས་ཕྱི་ལ་ཁོང་ཚོའི་ལོ་ཁ་ཤས་ཕྱིན་པ་ཕྱིན་ཉི་མ་ནས་ང་ཚོའི་འདི་འདི་གི་ལ་ང་ཚོའི་མིང་ཡོད་ཟེར་ཏེ་རྐང་པ་བཙུགས་ཀྱི་འདུག་ཟེར་ཡོད་རེད་དེ་ད་ལྟ་ཉི་ཧོང་ནང་ལོགས་ལ་ཡིན་པ་རེད་ན་ད Senkaku Islands

མིང་ལ་དཔེར་རྩོད་པ་བརྒྱབ་རྗེས་དང་པོ་མིང་ལ་རྩོད་པ་བརྒྱབ་མཁན་ལ་མི་ཚང་མས་དེ་ནི་དེ་ག་རེ་བྱེད་ན་བྱེད་འདུག་བཞག་བཞག་གི་རེད་མཐོང་ཆུང་བྱས་ན་བཞག་གི་རེད་དེ་ཡིན་ནའི་འདི་ལོ་རྒྱུས་ཆ་ནས་དཔེར་ལོ་མང་པོ་ཕྱིན་པར་ཡིན་ན་འདི་སྔ་མོ་ནས་རྩོད་གཞི་ཞིག་བསྡད་ཡོད་པ་ཅིག་ངོས་འཛིན་བཟོ་ཡའི་ཆེད་དུ་རྒྱ་ནག་གིས་འདི་བྱས་བསྡད་ཡོད་དེ་ཙམ་པ། མིང་ལ་འདི་འདྲའི་འདི་འདྲའི་བྱེད་ཡའི་འགྱུར་བ་བཏང་ཡ་འདི་ལ་ང་ཚོས་གི་མཐའ་གཅིག་ཏུ་ངོ་རྒོལ་བྱས་འདི་དཔེ་ད་གལ་ཆེན་པོ་བྱས་ཉི་ཧོང་གཞུང་ནི་རེད་རྒྱ་གར་གཞུང་རེད་ཡིན་པར་ཡིན་ནའི་རྒྱ་ནག་གིས་ད་ལྟ་མིང་ལ་བསྒྱུར་བཅོས་བཏང་ཡ་འདི་ལ་རྒྱུ་ནོར་བྱས་ན་འགྲིག་གི་མ་རེད་ཟེར་འདུག་ལབ་པས་ཡིན་ནའི་ཁོ་ཚོའི་གིས་ད་ལྟ་མཁས་པ་གཅིག་གིས་གར་ངེད་རང་ཁོ་རང་ཚོ་མཁས་པ་ཞིག་ལྷག་པར་དུ་འཐབ་རྩོད་གཅིག་གྱུར་གྱི་མི་ཞིག་གིས་ག་རེ་ལབ་ཡོད་ཟེར་ན། མིང་འགྱུར་བ་བཏང་ཡས་དེའི་ཨེ་ནི་ང་ཚོའི་གིས་མཉམ་འབྲེལ་རྒྱལ་ཚོགས་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་ག་ཚོད་རེ་གཅིག་ལ་བཀའ་གྲོས་ཡོད་རེད་རྒྱ་ནག་གི་ས་གནས་གཅིག་གི་མིང་དེ་ཨེ་ནི་རྒྱ་ནག་གི་སྐད་གི་ནང་ལོགས་ལ་པིན་ཡིན་ནང་ལ་བྱས་པ་རེད་ན་འགྲིག་གི་རེད་ཟེར་ལབ་ཡོད་རེད་དེ་འགྲིག་གི་ཡོད་རེད་དེ། མིང་དེ་རྒྱ་ཡི་སྐད་དེ་ཡག་པོ་གོ་ཡ་ཆེད་དུ་པིན་ཡིན་གྱི་ཐོག་ནས་འབད་དེ་བསྒྱུར་ན་འགྲིག་གི་ཡོད་རེད་ཡིན་ནའི། བཙན་འཛུལ་བྱས་པའི་ས་ཆ་འདི་ལ་བཙན་བཙན་འཛུལ་བྱེད་མཁན་འདི་གིས་བཙན་འཛུལ་བྱེད་སའི་གི་བཀའ་འཁྲོལ་མེད་པའི་ཐོག་ནས་འབད་དེ་སོ་སོ་རང་ཐག་གཅོད་བྱས་པའི་ཐད་མིང་འདི་འགྱུར་བ་བྱས་པ་རེད་ན་འགྲིག་གི་ཡོད་མ་རེད་གསལ་ཐིག་གསལ་པོ་བཞག་རེད་དེ་ཙང་རྒྱ་ནག་གིས་ད་ལྟ་བོད་ནང་ལོགས་ལ་མིང་འགྱུར་བ་བཏང་ཡ་དང་དེ་ཚང་མ་བྱས་པ་རེད་ནའི་དེ་འབད་དེ་ཆོག་གི་ཡོད་མ་རེད་དེ་ལ་འབད་དེ་མཐའ་གཅིག་ཏུ་ང་ཚོ་ཚང་མས་གི་ངོ་རྒོལ་ཡ་བྱེད་དགོས་ཡ་ཅི་ཆག་གི་ཡོད་པ་ཅི་གསལ་པོ་བཞག་རེད་དང།

ད་དེ་འདྲས་བྱས་པར་བྱས་ན་དེ་ཤུགས་ཆེན་པོ་ཞིག་ཕྱིན་པར་བྱས་ན་དཀའ་ངལ་དེ་ག་རེ་ཆགས་ཀྱི་རེད་ཟེར་ན་རྗེས་མ་འབད་དེ་རྒྱ་ནག་གིས་ག་རེ་བྱེད་སྲིད་ཀྱི་རེད་ཟེར་ན་དེ་རྒྱལ་སྤྱིའི་ནང་ལོགས་ལ་ཚང་མ་ལ་གནོན་ཤུགས་སྤྲད་བྱས་ཏི་པེད་ལབ་ཡ་དེ་བིང་མ་བྱས་པ་བྱས་ཞི་ཙང་ལ་བྱས་བྱེད་སྲིད་པ་རེད། དེ་ལ་ཡིན་པར་བྱས་ན་ད་ང་ཚོས་ག་རེ་བྱེད་ཡ་རེད་ཟེར་ན་ང་ཚོའི་ཐོག་ནས་མུ་མཐུད་ནས་ཏི་པེད་ལབ་ཡ་དེ་རྒྱལ་སྤྱིའི་ནང་ལོགས་ལ་ལབ་དགོས་རེད་ང་རང་དེ་ཚོ་ཚང་མས་བེད་སྤྱོད་བྱས་འགྲོ་དགོས་རེད་བོད་དེ་ག་རེ་ཡིན་ཆོལ་ཁ་གསུམ་ནས་གྲུབ་པའི་བོད་བོད་ཟེར་མཁན་དེ་དེ་འདྲས་ཅིག་ཡིན་པ་བཅས་ང་ཚོས་གསལ་པོ་ཅིག་ལབ་དགོས་ཀྱི་རེད་དེ་མ་ཟད་འབད་དེ་རྒྱལ་སྤྱིའི་ནང་ལོགས་ལ་ང་རང་ཚོའི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་གྲོས་ཚོགས་འཐུས་མི་རེད་གཞུང་རེད་དེ་ཚོ་ཚང་མ་ཡིན་པར་ན་ད་ལྟ་རྒྱ་ནག་གི་སྲིད་ཇུས་འདི་འདྲས་སྤེལ་གྱི་ཡོད་པ་དེ་ལ་སྐུ་མཁྱེན་རྣམ་པ་ཚོས་ཡིན་པར་ན་མཐའ་གཅིག་ཏུ་འགྲིག་གི་མ་རེད་ཅེས་གསུངས་རོགས་གནང། རྣམ་པ་ཚོས་ཡིན་པར་ན་མུ་མཐུད་བྱས་ཏི་པེད་ལབ་ཡ་དེ་བེད་སྤྱོད་བྱེད་རོགས་ཅེས་ཕེབས་གང་ཡིན་ཟེར་ན་ཏི་པེད་ཟེར་མཁན་དེ་མིང་དེ་འདི་འདྲས་འདི་འདྲས་ཅེས་ལ་གོ་གི་ཡོད་རེད་ང་ཚོས་གིས་ད་ལྟ་རྒྱ་ནག་མཉམ་པོ་ལ་ཨེ་ནི་ཅིག་དབུ་མའི་ལམ་ཐོག་ནས་འབྲེལ་ལམ་ཞུས་བྱས་བོད་ཟེར་ལབ་ཡ་དེ་ང་ཚོས་གིས། བོད་ཀྱི་ཆ་ཤས་གཅིག་ལ་ལབ་གི་ཡོད་མ་རེད་ང་ཚོ་སུ་ལ་ལབ་ག་རེ་ལ་ལབ་ཡོད་ཟེར་ན་ཆོལ་ཁ་གསུམ་ནས་གྲུབ་པའི་བོད་འདི་ལ་རང་སྲིད་རང་སྐྱོང་དགོས་ཀྱི་འདུག་ཟེར་དེ་ལབ་ཡོད་རེད་དེ་ཡིན་དུས་ཙམ་པ་འདི་བོད་འདི་རྒྱ་ནག་གིས་མེད་པ་བཟོ་ཡའི་ཐབས་ཤེས་བྱེད་ཀྱི་ཡོད་པ་དེ་གསལ་པོ་ཅིག་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་ལབ་ཡས་རེད་མཁས་པ་ཁག་ལ་ལབ་ཡས་རེད་དེ་ང་རང་བྱོ་ལེན་བྱས་རེད་དེ་དཔེ་འོ་དེ་འདྲ་བྱས་ཡས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ལ། ད་ལྟ་འདས་པའི་ཚང་མ་ལ་ཐུགས་རྒྱུས་བྱུང་ཡོད་རེད་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་ཡམས་ཀྱི་དཀའ་ངལ་དེ་བྱུང་པའི་སྐབས་ལ་རྒྱ་ནག་ལས་བཟང་པོ་ལེན་གི་ད་རྒྱ་ནག་གི་ལས་ཀ་བྱེད་སྟངས་དེ་མངོན་གསལ་དོད་པོ་ཞེ་པོ་ཞིག་བྱུང་བའི་ཚོར་བ་གཅིག་འདི་རེད་གཉིས་ནས་རྒྱ་སྐྱེད་རིང་ལུགས་ད་ཁོང་ཚོ་འཛམ་བུ་གླིང་གི་ཇེ་པན་ཐའེ་ཝན་ཕི་ལི་པིན་སི་ཨིན་ཌོ་ནི་ཤི་ཡ་ལུང་པ་ག་པར་ཡིན་ནའི་ད་རྒྱ་གར་ནང་ཡིན་ནའི་ས་ཆ

དེའི་རྐྱེན་ང་ཚོའི་ཀྱི་འཛམ་བུ་གླིང་ཡོངས་ཀྱི་རང་དབང་ལ་སྡིགས་ར་སྐུལ་ཡས་ཅིག་དང་ཞེད་སྣང་བྱ་ཡས་ཅིག་ཆགས་ཡོང་གི་རེད། འོ་འདི Injustice Anywhere is a Justice འདི་ལས་ཀྱི་བ་ཚིག་འདི་འོ་འདིའི་ཀྱི་བེད་སྤྱད་ཤེས་ཁོར་བ་འདི་དང Threat to Justice to Everywhere བྱས་ཙང། རང་དབང་མེད་སྐྱོར་ཅིག་ལ་ང་ཚོས་སྡུག་རུབ་བྱེད་སའི་ཡོད་པ་རེད་དེ་ལ་སྐད་རྒྱག་དགོས་གི་རེད་དེ་འདྲ་སོང་ཙང་ད་ལྟའི་ཀྱི་དུས་ཚོད་དེ་ལ། བོད་པའི་ཀྱི་གནས་སྟངས་ནང་ལོགས་ང་ཚོས་ཐབས་བཀོད་བྱ་ཤེས་ན།

དེ། གོ་བ་ལེན་པ་བྱུང་ན་བསྐྱར་དུ་བསྐྱར་ལོག་བརྒྱབ་སྲིད་པ་རེད་གང་ཡིན་ཟེར་ན་གཅིག་སྡུད་རིང་ལུགས་ཀྱི་མི་ཡིས་བསམ་བློ་བཏང་སྟངས་དེ་རྒྱ་སྐྱེད་རིང་ལུགས་ཅིག་ཆགས་འགྲོ་གི་རེད་དེ་ང་ཚོའི་གི་དེ་གའི་རང་དབང་དང་དམངས་གཙོ་གི་གཞུང་གི་དེ་འདྲའི་བསམ་ཚུལ་ཁེ་དེ་གཉིས་ཀྱི་རང་དབང་ལུང་པ་ལ་ཁོ། འཇིགས་སྐུལ་བྱེད་ཡས་ཀྱི་གནས་སྟངས་ཅིག་ཆགས་འགྲོ་གི་ཡོད་རེད་ལས་དེ་སེ་གོ་ཅིག་ང་ཚོའི་གི་འབོད་སྒྲ་སྤེལ་ཐུབ་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། འོ་ལགས་སེ་ཚེ་དབང་ལགས་ད་ལྟ་དེ་ད་བོད་ནང་ལོགས་ལ་བོད་པའི་ཕྲུ་གུ་ད་གཏན་ཆགས་སློབ་གྲྭ་ནང་ལ་ཡ་རྒྱུན་རིང་པོ་བཞུགས་དེ་རེད་བཞག་ཡ་དེ་ད་འདོད་པ་ཡོད་མེད་ལ་མ་ལྟོས་པའི་བཏང་དགོས་ཡ་གི་གནས་ཚུལ་འདི་ཡོང་གི་འདུག་ཟེར་དེ་ད་གནས་ཚུལ་དེང་སང་ཤུགས་ཆེན་པོ་ཞེ་པོ་ཅིག་དོ་སྣང་བྱེད་དེ་སྐོར་ཨ་མི་རི་ཀའི་གཞུང་གི་དེ་ཐོག་ལ་ཡ་ཨ་ནི་བསྒྲགས་གཏམ་སྤེལ་ཡ་ད་ལྟ་རྒྱལ་ཚོགས་ཀྱི་ད་ལྟ་རྟོག་ཞིབ་སྐུ་ཚབ་ཚོས་ཀྱི་དེ་ཐོག་ལ་ཡ་བསྒྲགས་གཏམ་སྤེལ་བ་དེ་འདྲ་བྱུང་སོང།

ཨེ། རྒྱལ་སྤྱིའི་ནང་ལོགས་ལ་ནི་དེ་ལ་བརྟེན་ནས་ངོ་རྒོལ་ཤུགས་ཆེན་པོ་ཞེ་པོ་ཞིག་འདུག་གང་ཡིན་ཟེར་ན་ཁོ་ཚོས་འདི་དངོས་ཡོད་གནས་ཚུལ་དེ་ཧ་གོ་གི་ཡོད་མ་རེད། དངོས་ཡོད་གནས་ཚུལ་དེ་བོད་ནང་ལོགས་ལ་བསླབ་གྲྭ་དེ་ས་ཆ་དེ་ཚོ་ཁ་གྲམ་བསྡད་ཡོད་པ་དང་ཨ་དེའི་ནང་སློབ་སྦྱོང་གནས་སྟངས་དེ་སྐྱོ་པོ་ཡོད་པ་དང་དེས་རྒྱ་ནག་གི་ཐོག་ནས་གང་ཐུབ་ཐུབ་ཡག་པོ་ཞིག་བྱེད་ཀྱི་ཡོད་པ་ཞིག་འགྲེལ་བཤད་ཤུགས་ཆེན་པོ་ཞིག་རྒྱབ་བསྡད་ཡོད་རེད་དེ་ཡིན་ཟེར་ན།

གཅིག་གི་གྲོས་ཚོགས་འཐུས་མི་རེད་ཨ་ནི་ཡིན་མཁན་འགའ་ཤས་ཀྱིས་རེ་འདུན་འགྲེམས་སྤེལ་བྱས་བྱུང་ལ་དེབ་དེ་ཡང་ད་ང་ཚོས་མགྱོགས་པོ་གཅིག release བྱས་བྱས་ཡིན་དེའི་ནང་ལོགས་ལ་གསལ་པོ་ཞིག་བྱས་ཡོད་རེད་པུ་གུ་ཚོ་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་མེད་དང་པུ་གུ་ས་ཡ་གཅིག་ལས་ལྷག་ཙམ་གྱི་བཙོན་ཁང་གར་དེའི་བསླབ་གྲྭ་ག་བ་ག་བ་ཡོད་མེད་དང་ས་ཆ་དེ་ཚོ་ཚང་མ་ད་དེའི་ནང་ལོགས་ལ་ད་ཉི་ཧོང་དང་འབྲེལ་བའི་གི་ག་རེ་ལབ་ཡོད་རེད་ཟེར་ངས་ཀྱི་དེ་དང་ལབ་ཡོད་པུ་གུ་ཚོ་ཨ་ནི་བསླབ་གྲྭ་དེ་འདྲའི་ནང་བླུགས་རྗེས་ཨ་ནི་ཁོ་ཚོ་གཅིག་ག་རེ་བྱེད་དགོས་དང་དུས་ཚོད་སྟོང་པ་ཡོད་སྐྱོར་ལབ་པ་དེ་ཡིན་གཅིག་མིན་གཅིག་གློག་བརྙན་ལྟ་བཅུག་གི་འདུག་བ། གོ། དང་པོ་དེ་གློག་བརྙན་ལྟ་ཡ་དེ་དང་པོ་པོ་ལ་ཡག་པོ་རེད་དེ། ཡིན་ནའི་དེ་གློག་བརྙན་དེ་ག་རེ་བསྟན་གྱི་ཡོད་ཟེར་ན། རྒྱ་ནག་དང་ཨ་ནི་ཉི་ཧོང་གི་བར་ལ་སྔོན་མ་དམག་འཁྲུག་བརྒྱབ་དེ་སྐོར་བསྟན་རེད་ཨ་ནི་དེའི་ནང་ལོགས་ཉི་ཧོང་མི་དེ་ཚོ་དཔེ་སྡུག་ཅག་ཡོད་པ་ཞིག་དང། ཨ་ནི་རྒྱ་ནག་མི་དེ་ཚོ་གི་དཔེ་ཞེ་པོ་འཐབ་རྩོད་བྱེད་ཀྱི་ཡོད་པ་དང། དེ་འདྲས་བསྟན་འདུག་གི་དེ་བསྟན་རྗེས་ཁོ་ཚོས་ཀྱི། ཁོ་ཚོའི་མིས་འགྲེལ་བཤད་ཞིག་བརྒྱབ་དེ་རྗེས་པུ་གུ་ཚོ་ལ། ཁོ་རང་ཚོའི་བསམ་ཚུལ་དང་ཨ་ནི་དེ་ཚོ་ཚང་མ

གཅིག་གི། མཐུན་པ་སྤུན་བཞི་ཟེར་ཡ་དང་ལ་བོད་པའི་དར་ལྕོག་ཟེར་ཡ་དང་རླུང་རྟ་དར་ལྕོག་ཟེར་ཡ་དང་ལ། དེ་འདྲའི་ཁྱོན་ནས་ཡོད་མ་རེད་ཁོར་ཡུག་ཁོ་རང་སྦད་དེ་རྒྱ་ནག་གི་ཁོར་ཡུག་ཅིག་བཟོས། དེའི་ནང་ལོགས་ལ་སྦད་དེ་ཨ་ནི། གཅིག་གི། རྒྱ་ནག་དམར་ཤོག་ཀླད་རེངས་བྱས་བྱས་བོད་དང་རྒྱ་ནག་ཁོ་རང་ནང་ལོགས་སུ་ག་འདྲས་ཡར་རྒྱས་ག་ཚོད་ཕྱིན་ཡོད་མེད་དང་ཉི་ཧོང་མི་དེ་ཚོ་སྡུག་ཅག་ག་འདྲ་ཡོད་མེད་དང་དམག་ཆེན་གཉིས་པའི་སྐབས་ལ་རྒྱ་མིའི་ཐོག་ནས་བོད་དེ་ག་རེ་བྱས་ཡོད་མེད་དང། ཡང་ཡང་ཤར་རྒྱག་སྟོན་རྗེས། འདི་བྱེད་དགོས་འདི་བྱེད་དུས་ཙམ་པ་ག་རེ་ཆགས་འདུག་ཟེར་ན། དེ་ཕྱི་ལོགས་དེ་ལ་ང་ཚོའི་བོད་པའི་གི་མིང་དང་དེ་ཚོ་ཚང་མ་མེད་པ་ཅིག་བཟོས། དེའི་སྐབས་དེར་དེའི་སྤུ་གུ་ཚང་མ་རྗེས་མ་ཆེན་པོ་ཅིག་ཆགས་ཡོང་དུས་ཙམ་པ་ག་རེ་ལུས་ཀྱི་རེད་ཟེར་ན། རྒྱ་ནག་ཁོང་ཚོའི་གི་དམར་ཤོག་གི་བླུགས་བཞག་པའི་གི་བསམ་བློ་དེ་གཅིག་པོ་ཅིག་ལུས་རྗེས།

གོམ་པ་གལ་ཆེན་པོ་ཞིག་སྤོས་རྗེས་སྤོས་ཏེ་ངོ་རྒོལ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ཟེར་བ་དང། ད་ལྟ་དེ་ལ་ཚང་ལ་ལྟ་ལོ། ང་ཚོ་ལོ་ཉི་ཤུ་སུམ་ཅུ་ལ་ཡ་བརྟག་དཔྱད་བྱས་བྱས་བྱས་པ་བྱས་བྱས་ད་རྒྱ་ནག་གཞུང་གི་ཐབས་ཇུས་ག་རེ་འཛིན་གི་ཡོད་མེད་འདི་གང་ལ་ཡ་རོབ་ཙམ་གྱི་ད་གི་འདུག་ཕྱི་ནང་ཚོགས་འདུ་འགྲོ་བ་ཕྱི་ནང་བྱས་འདུག་འགྲེལ་བཤད་གནང་སོང་ད་མ་འོངས་པ་ལོ་བཅུ་བཅོ་ལྔ་ནང་ལོགས་ལ་རྒྱ་ནག་གཞུང་གི་འཐབ་ཕྱོགས་ཀྱི།

རིང་ལུགས་ཁོ་རང་བོད་ག་ཚོད་བསྡད་མ་བསྡད་དེ་ཐེ་ཚོམ་ཞིག་རེད་ཟེར་ལབ་ཡོད་རེད་གང་ཡིན་ཟེར་ན་བོད་ད་ལྟ་ཞི་ཅིན་ཕིང་ཁོ་རང་ཡིན་པ་རེད་ཟེར་ན་ཡང་ད ASEAN གྱི་ཚོགས་འདུ་དེ་ལ་འགྲོ་ཐུབ་ཡོད་མ་རེད་རྒྱ་ནག་རྒྱ་གར་ཡང་ད G20 ཚོགས་འདུ་དེ་ལ་འགྲོ་ཐུབ་ཡོད་མ་རེད་འགའ་ཤས་ཀྱིས་རྒྱ་གར་ལ་དགའ་བོ་ཅིག་དེ་མཐུན་འབྲེལ་དེ་ཡག་པོ་མེད་དུས་ཙམ་པ་ཕྱིན་ཡོད་མ་རེད་ཟེར་ལབ་ཀྱི་ཡོད་དོན་དངོས་དེ་ག་རེ་རེད་ཟེར་ན་མང་པོ་ཞིག་ག་རེ་ལབ་ཀྱི་ཡོད་ཟེར་ན་རྒྱ་ནག་ནང་ལོགས་ད་ལྟ་དཔལ་འབྱོར་དང་དེ་འདྲས་དང་དེ་ཐོག་ནས་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་ཞི་ཅིན་ཕིང་ཁོ་རང་ཡིན་པ་རེད་ཟེར་ན་ཡིན་པ་དེ་ཁོ་རང་སྤྱི་ཁོག་གཅིག་པུ་དབང་ཆེན་པོ་བྱས་དེ་འདྲས་བསྡད་ཡོད་རེད་ཁོ་རང་ནང་མི་ཚང་མ་ཕེ་ད་ཕྱི་རྒྱལ་ལ་ཡོད་རེད་དེ་ཁོ་རང་ཡིན་པ་རེད་ཟེར་ན་སེམས་སེམས་ལ་ཕེ་ད་ཞེད་སྣང་དང་དེ་འདྲས་དཀའ་ངལ་ཅིག་ཡོད་རེད་དེ་ཚོ་དེ་འདྲས་ཀྱི་ཕྱི་ལོགས་ཕྱི་ལོགས་ཕྱིན་པ་རེད་ཟེར་ན་ནང་ལ་ག་རེ་བྱུང་ཡོད་མེད་ཧ་མ་གོ་བྱས་བརྟན་པོ་བྱེད་ཆེད་དུ་ཁོ་རང་ནང་ལ་ཕྱི་ལོགས་མ་ཕྱིན་པ་རེད་ཟེར་འདོད་ཀྱི་ཡོད་རེད་དེ་འདྲས་གནས་སྟངས་ལ་བལྟས་པ་རེད་ཟེར་ན། བྱས་ཙང། སྤྱི་བཏང་རང་ནི་བོད་ཀྱི་ལོ་རྒྱུས་ནང་བལྟས་པ་རེད་ན། གཅིག་སྡུད་རིང་ལུགས་དང་གནོན་ཤུགས་ཀྱི་རིང་ལུགས་འདི་ཚོ་ཡིན་པ་རེད་ན་རྒྱུན་རིང་པོ་ཞིག་འཁྱོངས་ཀྱི་མ་རེད་ཟེར་ཡག་གསལ་པོ་ཞིག་རེད་དེ་དུས་ཙམ་པ་ང་ཚོའི་ཐོག་ནས་བལྟས་པ་རེད་དེ་དུས་ཙམ་པ་ཅིག་དམར་ཤོག་རིང་ལུགས་དེ་ག་ཚོད་བསྡད་མ་བསྡད་དེ་གས་ཆོག་རེད། འདི་དམར་ཤོག་རིང་ལུགས་དེ་གས་སྲིད་པ་རེད་ན། ཁོ་དམངས་གཙོའི་རིང་ལུགས་ལ་ཆགས་པ་རེད་ན། རྒྱ་ནག་གི་དཀའ་ངལ་མང་པོ་ཞིག་སེལ་འགྲོ་དུས་བོད་དོན་དེ་སེལ་འགྲོ་རྒྱུ་ཅིག་རེད་དེ་ཡག་ཕྱོགས་ཀྱི་བསམ་བློ་གཅིག་རེད། ད་སྡུག་པོའི་ཕྱོགས་ལ་བསམ་བློ་བཏང་བ་རེད་དེ་ད་ཅི་ཁྱེད་རང་དྲི་བ་དེ་སྒང་ལ་སླེབས་པ་རེད་ན། རེད་ད་དེ་འདྲ་ཞིག་ནས་མུ་མཐུད་ནས་ཕྱིན་པ་རེད་ན་ད་ལྟ་བལྟས་ན་ཞི་ཅིན་ཕིང་ཁོ་རང་བལྟས་ན་ལོ་གཉིས་ཀྱི term ལོ་ལྔ་ཚར་གཉིས་ཀྱི་དུས་ཡུན་དེ་རྫོགས་རྗེས་ཚར་གསུམ་པ་དེ་ཨུ་ཚུགས་བརྒྱབ་ནས་བསྡད་རེད་བ་ཚར་བཞི་བ་དེ་བསྡད་སྲིད་རེད་བ། དེ་འདྲ་བསྡད་པ་རེད་ན་ཁོང་གི་སྲིད་ཇུས་དེ་མུ་མཐུད་ནས་འདུག་ཕྱིན་པ་རེད་ན་རྒྱ་ནག་རང་ནང་ལོགས་ལ་དཀའ་ངལ་ཤུགས་ཆེན་པོ་ཞིག་རེད་བོད་ནང་ལོགས་ལ་ཡིན་པ་རེད་ན་ད་ལྟ་མང་ཆེ་གི་བོད་ཀྱི་ད་ལྟ་ལྷག་པར་དུ་རང་སྐྱོང་ལྗོངས་འདི་ཡིན་པ་རེད་ན་ཅིག། དམག་གི་ལུང་པའི་བཟོ་འདྲ་ཅིག། Police States། ལབ་ཀྱི་ཡོད་རེད་པ་དེ་སྐོར་སྲུང་གང་ས་གང་དུ་བྱས་དེ་འདྲའི་གནས་སྟངས་ཆགས་ཡོད་དུས་ཙམ་པ་བོད་པའི་གི་རིག་གཞུང་དང་བོད་པའི་སྐད་ཡིག་དེ་ཚོ་བོད་སྡེར་རྩ་མེད་བཟོས་ཏེ་ཆ་ཤས་དེ་སེ་བུ་ཤ་རེད་ལྷག་པར་དུ་ད་ལྟ་ཞི་ཅིན་ཕིང་ཁོ་ཚོ་གི་ཆ་ཤས་ཅིག་མི་རིགས་གཅིག་སྐད་ཡིག་གཅིག་ལུང་པ་གཅིག་ལབ་བཞག་ཡོད་རེད་བ་ད་འདི་རྒྱ་ནག་གི་དངོས་གནས་བྱས་ན། བཅའ་ཁྲིམས་ཁོ་རང་དང་ནོར་འགྲོ་གི་ཡོད་རེད་རྒྱ་ནག་བཅའ་ཁྲིམས་དེའི་དེ་གྲངས་ཉུང་མི་རིགས་པའི་སོ་ལྔ་བཅུ་ང་ལྔ་ནས་གྲུབ་པའི་གི་རྒྱལ་ཁབ་ཅིག་ཡིན་ཟེར་ལབ་ཀྱི་ཡོད་རེད་བ་མི་རིགས་གཅིག་ཟེར་དུས་ཙམ་པ་ཧན་གྱི་མི་རིགས་དེ་ཟེར་གྱི་ཡོད་རེད་རྒྱལ་ཁབ་གཅིག་ཟེར་ན་རྒྱ་མི་རྒྱལ་ཁབ་ཟེར་གྱི་ཡོད་རེད་སྐད་ཡིག་གཅིག་ཟེར་དུས་ཙམ་པ་རྒྱ་སྐད་དེ་ཟེར་གྱི་ཡོད་རེད་བ་དེ་འདྲ་ཡིན་པ་རེད་ཟེར་ན་གྲངས་ཉུང་མི་རིགས་དེ་ཚོའི་གི་སྐད་ཡིག་དང་རིག་གཞུང་དང་དེ་ཚོ་མ་ག་རེ་ཆགས་རེད་ཡིན་ན་ད་འདི་རྒྱ་ནག་གི་བཅའ་ཁྲིམས་ནང་ལ་ཡོད་བཞིན་དུ་ལ་རྒྱ་ནག་གི་ཨ་མདའ་དམར་ཤོག་ཚོགས་པས་ལག་ལེན་བསྟར་གི་མེད་དུས་ཙམ་པ་འདིས་རྒྱ་ནག་མི་མང་གི་ཐོག་ནས་ཡིན་པར་ཡང་འདི་གི་ལ་སྐད་འབོད་བྱེད་ཐུབ་གི་ཡོད་མ་རེད་གང་ཡིན་ཟེར་ན། ཁོ་མ། ཁོ་ཚོ་མནན་བཞག་ཡོད་དུས་ཙམ་པ། འདི་ནམ་ཞིག་བོད་དང་རྒྱ་ནག་མི་མང་ཡིན་པར་དཀའ་ངལ་འཕྲད་བསྡད་ཡོད་རེད་ཁོ་ཚོ་ལས་དམངས་གཙོ་རིང་འགུག་གོ་རེད་དེ་ཉི་ཧོང་ལ་ཡིན་པར་ན་རྒྱ་ནག་གི་དམངས་གཙོ་གི་ཆེད་དུ་ལ་འཐབ་རྩོད་བྱེད་མཁན་རྒྱ་མི་རིགས་མང་པོ་ཞིག་ཡོད་རེད། ཁོ་རང་ཚོས་ཀྱི་བོད་དེ་ང་ཚོས་ཀྱི་བོད་པའི་ཀྱི་གནད་དོན་འདི་ལ་རྒྱབ་སྐྱོར་ཞིག་བྱས་བསྡད་ཡོད་དུས་ཙམ་པ་རྒྱ་མི་རྒྱ་མི་རིགས་ཁོ་རང་བོད་དེ་ཡག་པོ་ཞིག་ཡིན་ཡིན་པ་དང་དྲང་ལྡན་ཞིག་ཡིན་བསྡད་པའི་སྒང་ལ་ཡིན་ན་ཡང། ད་ལྟའི་རྒྱ་མི་ཀྱི་དམར་ཤོག་ཀྱི་སྲིད་ཚོགས་པའི་ཀྱི་སྲིད་སྲིད་ཇུས་དེ་ངན་པ་ཞིག་དང་སྡུག་སྡུག་ཅག་ཞིག་དང་རྒྱ་སྐྱེད་རིང་ལུགས་ཞིག་ཡིན་པ་དེ་རྒྱ་མི་ལ་ཡང་ཕན་ཐོགས་ཀྱི་ཡོད་མ་རེད་རྒྱལ་སྤྱི་ལ་ཡང་ཕན་ཐོགས་ཀྱི་ཡོད་མ་རེད་འདི་ང་ཚོས་ཀྱི་ཚང་མས་ཅིག་ངོ་སྤྲོད་བྱེད་ཐུབ་ཡག་འདི་དཔེ་གལ་ཆེན་པོ་རེད། འོ་ལགས་སོ་ང་ཚོ་གོང་དུ་བཀའ་འདྲི་ཞུ་ས་དེ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་རྱ་ཚེ་དབང་རྒྱལ་པོ་ལགས་ཡིན། ཨ་རྱ་ཚེ་དབང་རྒྱལ་པོ་ལགས་དེ་སྔ་བོད་ཀྱི་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་གི་འགན་འཛིན་གནང་པ་དང་དེ་ག་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེའི་ཐུགས་འགན་བཞེས་མྱོང་ཡོད་མཁན་ཞིག་ཀྱང་ཡིན་པ་རེད།